ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཅིག་གཟའ་ཕུར་བུའི་སྔ་དྲོའི་ལས་རིམ་དེ་བཞིན་གོ་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་རྒྱུ་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། ཆོས་ཁས་ལེན་མིན་ཇི་ལྟར་ཡང་གཙོ་བོ་སོ་སོའི་སེམས་འདུལ་ཐབས་སུ་རང་གཞན་གཉིས་ཀའི་དོན་དུ་བྱང་ཆུབ་ཀྱི་སེམས་བསྐྱེད་དགོས་རྒྱུ་གལ་ཆེན་པོ་རེད་ཅེས་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོའི་དབུ་འབྱེད་མཛད་སྒོའི་ཐོག་བཀའ་སློབ་གནང་བ་སོགས་རྒྱལ་སྤྱིའི་གསར་འགྱུར་ཁག་དང།
དེ་ནས་འདི་ཚེས་ཉི་ཤུ་ལྔ་ཉིན་གྲོས་ཚོགས་ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་དུས་དེ་འཚོགས་རྒྱུ་ཁག་པོ་ཆགས་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང།
གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཉེ་ཆར་སླར་ཡང་ཡུ་རོབ་གྲོས་ཚོགས་ཀྱི་ཕྱི་སྲིད་ཚོགས་ཆུང་གིས་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་དང་རྒྱ་ནག་གི་འབྲེལ་ལམ་ཐད་ལ་བཏོན་པའི་སྙན་ཐོའི་ནང་བོད་ནང་དུ་བོད་ཕྲུག་རྣམས་གཏན་འཇགས་སློབ་གྲྭར་འཇུག་པའི་སྲིད་ཇུས་འཕྲལ་དུ་མཚམས་འཇོག་བྱ་དགོས་པ་སོགས་བོད་དོན་རྒྱབ་སྐྱོར་གྱི་དོན་ཚན་གསུམ་གསལ་སྟོན་གནང་ཡོད་པའི་སྐོར་ཕྱོགས་བསྒྲིགས་ཞུ་བ་ཞིག་གསན་རྒྱུ། དེ་ནས་ཆེད་བསྒྲིགས་ཀྱི་ལེ་ཚན་ནང་བོད་རང་བཙན་སློབ་ཕྲུག་ཚོགས་པའི་སྤྱི་ཁྱབ་འགན་འཛིན་པད་མ་སྒྲོལ་མ་ལགས་ཀྱིས་རྒྱ་ནག་གིས་རྒྱལ་མཚམས་ལས་བརྒལ་ཏེ་དམ་བསྒྲགས་ཀྱི་བྱེད་སྒོ་ཁག་དང་སྔར་ལས་ལྷག་པར་སྤེལ་ཤུགས་ཆེ་རུ་ཕྱིན་ཡོད་པ་མ་ཟད་བྱ་འགུལ་ཐབས་ཇུས་རྣམས་མགོ་རྙོག་པོ་བཟོ་བཞིན་གཞོན་སྐྱེས་ལས་འགུལ་བ་རྣམས་ལ་དམིགས་ཀྱི་ཡོད་པ་སྔར་བྱུང་མྱོང་མེད་པའི་ཚོར་སྣང་ཞིག་ཡིན་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། ཡང་གནས་འཕྲིན་ལེ་ཚན་ནང་སྤྱིར་བོད་པའི་སྤྱི་ཚོགས་ནང་ཁྲག་ཤེད་མཐོ་བའི་དཀའ་ངལ་ཡོད་མེད་ཐོག་བར་ལམ་ནས་བོད་ནང་དུ་ཁྲག་ཤེད་མཐོ་བའི་རྐྱེན་བྱས་ཏེ་བོད་པ་ན་གཞོན་རྣམས་གློ་བུར་དུ་སྙིང་རྩ་འགག་སྟེ་འདས་གྲོངས་སུ་འགྲོ་བའི་གནས་ཚུལ་ཐོན་བཞིན་པར་བརྟེན་ནས་ཁྲག་ཤེད་མཐོ་བའི་ནད་པ་ཚོས་ཉིན་རེའི་འཚོ་བའི་ནང་ཤིང་ཏོག་དང་ཚལ་རིགས་མང་ཙམ་བསྟེན་དགོས་པ་དང་ཤིང་ཏོག་དང་ཚལ་རིགས་ཀྱིས་ཁྲག་ཤེད་དམའ་རུ་འགྲོ་བར་ཕན་ཐོགས་ཡོད་པའི་སྐོར་ཕྱི་ལུགས་སྨན་པ་བསྟན་འཛིན་སྙན་གྲགས་ལགས་ཀྱིས་ངོ་སྤྲོད་གནང་བ་ཞིག་བསྐྱར་དུ་གསན་གནང་རྒྱུ། མཇུག་ཏུ་མི་རབས་གསར་པའི་ལེ་ཚན་ནང་གནས་མཆོག་རྡོ་རྗེ་གདན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཆོས་འབྲེལ་རིང་བོད་ཀྱི་གཞོན་ནུ་ལྷན་ཚོགས་ནས་དང་བླངས་སྤྱི་ཚོགས་ཞབས་ཞུའི་ལས་དོན་ཇི་ལྟར་སྒྲུབ་བཞིན་ཡོད་པའི་སྐོར་ལ་ཕྱོགས་སྒྲིག་ཞུས་པ་བཅས་གསར་འགྱུར་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་མ་བཙུགས་པའི་གོང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆོས་ཁས་ལེན་མིན་ལ་མ་ལྟོས་པར་གཙོ་བོ་སོ་སོའི་སེམས་འདུལ་ཐབས་སུ་རང་གཞན་གཉིས་ཀའི་དོན་དུ་བྱང་ཆུབ་ཀྱི་སེམས་བསྐྱེད་དགོས་རྒྱུ་གལ་ཆེན་པོ་རེད་ཅེས་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོའི་དབུ་འབྱེད་མཛད་སྒོའི་ཐོག་བཀའ་སློབ་གནང་ཡོད་པའི་སྐོར་འདི་གའི་ཆེད་གཉེར་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྔོན་ལ་གསན་གནང་གི་རེད། ཆོས་ཡི་ཁས་ལེན་མིན་ལ་མ་ལྟོས་པར་གཙོ་ཆེ་ཤོས་སོ་སོའི་སེམས་རྒྱུད་འདུལ་ཐབས་ཀྱི་ཆེད་རང་གཞན་གཉིས་ཀའི་དོན་དུ་བྱང་ཆུབ་སེམས་བསྐྱེད་དགོས་རྒྱུ་གལ་ཆེན་པོ་ཡིན་པའི་སྐོར་ལ་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་ཉིན་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་མ་ཧཱ་བོ་དྷི་རིག་གཞུང་བསྟི་གནས་ཁང་གི་ནང་དུ་ཉིན་བཞིའི་རིང་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོའི་དབུ་འབྱེད་མཛད་སྒོའི་ཐོག་བཀའ་སྩལ་གནང་སོང། ཆོས་ཁས་བླངས་ནའི་རེད་ཆོས་ཁས་མ་བླངས་ནའི་ཅིག་ང་རང་ཚོ་ཚང་མ་ལོག་གི་བྱེད་གི། མི་ལ་གཞན་ལ་ཡང་གནོད་པ་མ་བྱེད་པ་བྱེད། གཞན་ལ་ག་ཚོད་ཐུབ་ཐུབ་ཀྱི་ཕན་བཏགས།

དེ་ལས་ལྷག་པའི་ཆོས་ལུགས་ཡོད་མ་རེད། སེམས། ཁོང་ཁྲོའི་གཞན་དབང་དུ་བཏང། ཨནི། འདོད་ཆགས་ཀྱི་གཞན་དབང་དུ་བཏང་ནས་ཕྱིན་པ་ཡིན་ན། ཨནི། ཅིག་ཚུགས་སུ་བལྟས་ཅིག་གིས་ཁ་འདོན་བསྐྱེད་ཞོར་རོ་ཞུ་བྱས་པས་ཡིན་ནའི། བདག་གི་ཚིག་གི་ནུས་པ་ཐོན་ཡག་ཁག་པོ་རེད་འདུག་བ། ད་གཙོ་བོ། སེམས་རྒྱུད་དུལ་བ་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་ཤག།
རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོ་དེ་ནི་དཔལ་ལྡན་དགའ་ལྡན་ཕོ་བྲང་ཡིག་ཚང་དང་རྒྱལ་སྤྱིའི་ནང་པའི་ལྷན་ཚོགས་དང། དེ་བཞིན་སིང་ག་པུར་བོད་ཀྱི་རིག་གཞུང་ཚོགས་པས་གཙོས་པའི་རྒྱལ་ཁབ་འདྲ་མིན་ཁག་གི་ནང་པའི་ཚོགས་སྡེ་ཁག་ཐུན་མོང་གི་གོ་སྒྲིག་འོག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞིའི་ཡལ་གའི་ནང་ཆོས་རྗེས་འབྲང་བ་ཕན་ཚུན་བར་མཐུན་སྒྲིལ་གོང་མཐོར་གཏང་ཐབས་དང་འབྲེལ་ནས། རྒྱལ་སྤྱིའི་ནང་པའི་དགེ་འདུན་པའི་གླེང་སྟེགས་ཚོགས་གནང་བ་ཞིག་ཡིན་ཞིང། སྐབས་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་གཞན་ལ་བཀའ་གནང་བ་ལྟར། མགོན་པོ་གང་ཉིད་ནས་ཀྱང་ཉམས་སུ་ལེན་བཞིན་པའི་བཀའ་བསྩལ་གནང་སོང།
བྱས་ཙང་ངས་བྱང་ཆུབ་ཀྱི་སེམས་ཉམས་ལེན་བྱེད་ཡ་དང་སྟོང་ཉིད་ཀྱི་ལྟ་བ་ཉམས་ལེན་བྱེད་ཡ་དེ་ཞོགས་ཀས་ལངས་པ་ནས་བཟུང་ཅིག་ཞིག་རྟག་པར་བསམ་བློ་བཏང་བསྡད་ཀྱི་ཡོད། དེའི་ཚོད་ཀྱིས། ཚོགས་བསགས་སྒྲིབ་སྦྱོང་ཡོང་གི་ཡོད་རེད་ལ། ཅིག་གང་ལྟར་ད་ཚེ་རབས་ནས་ཚེ་རབས། པའི་དགའ་ཚོར་སྐྱེ་གནས་བཟང་པོ་ཅིག་གིས་གཞན་དོན་མུ་མཐུད་ནས་རྒྱ་ཆེན་པོ་ཡོང་ཐུབ་ཡག་བྱེད་དགོས། ཨ་ནེ། སྨོན་ལམ་མདོར་བསྡུས་ནས་ཟེར་ན་ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། ཨོ་ད་དེ། ཨེ་ནི། སེམས་ཤུགས་ཞིག་བསྐྱེད་ཡོང་གི་འདུག་བ། གཞན་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་རབ་ཏུ་བྱུང་བ་རྣམས་ཀྱིས་རྟགས་ཆ་ལུགས་བརྗེ་བ་ཙམ་གྱིས་མི་ཆོག་པར། གཙོ་ཆེ་ཤོས་སོ་སོའི་བསམ་བློ་འགྱུར་བ་དགོས་པའི་ལམ་སྟོན་གནང་སོང། ང་ཚོ་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བ་ཚོ། དེ་ནི། ངུར་སྨྲིག་གོས་གྱོན་པ་ཙམ་གྱིས་མི་ཆོག་པར། ཐོས་བསམ་སྒོམ་གསུམ་ཡ་མ་བྲལ་བ་བྱེད་དགོས་པ་དེ་གལ་ཆེན་པོ་ཞིག་རེད་ཤག། རྟགས་ཆ་ལུགས་བརྗེས་པ་ཙམ་མ་གཏོགས། ཅིག་བསམ་བློ་གཏོང་ཡག་ལ་དམིགས་བསལ་གྱི་ཅིག་དེ་མ་བྱུང་ན་དེ་འགྲིག་གི་མི་འདུག་ག་དེ་ཚང་མ་ལོག་གི་ཨེ་ནི། ཅིག་རྟགས་ཆ་ལུགས་བརྗེས་པ་ཙམ་དུ་མ་ཟད་པའི་བསམ་བློ་དེ་འགྱུར་བ་ཡོད་བསྡད་པ་ཅིག་གིས་འདི་གནང་དགོས་རེད། མཛད་སྒོའི་ཐོག་ལྷན་ཞུགས་གནང་བའི་ཤྲི་ལངྐ་སི་ཡམ་དགེ་འདུན་ཚོགས་པའི་ཡན་ལག་ཨ་སེ་གྷི་རི་ཡ་གནས་བརྟན་བགྲེས་སོང་འབུམ་རམས་པ Warakagoda Gnanarathana ལགས་ཀྱིས་གསུང་བཤད་གནང་བའི་ནང། Vajrayana ཨཱདི Vividhagam བ་ལན་གཡུག་ཏུ་དེ་ལྟ་བུ་རྒྱལ་སྤྱིའི་ནང་པའི་དགེ་འདུན་པའི་ལྷན་ཚོགས་འདིའི་ནང་ཐེག་པ་ཆེ་ཆུང་སྔགས་དང་བཅས་པ་ཆོས་ཉམས་ལེན་བྱེད་མཁན་གྱི་དགེ་འདུན་པའི་ལྷན་འཛོམས་གནང་བའི་དམིགས་ཡུལ་གཙོ་བོ་དེ་ནི་ནང་ཆོས་དར་སྤེལ་གྱིས་འཛམ་གླིང་ཞི་བདེ་བསྐྲུན་རྒྱུ་དེ་ཡིན་པ་སོགས་ཀྱི་གསུང་བཤད་གནང་ཡོད་པ་རེད། དེ་མཚུངས་རྒྱལ་ཁབ་འདྲ་མིན་གྱི་ནང་པའི་སྡེ་ཁག་གི་སྐུ་ཚབ་དང་བླ་ཆེན་མཁས་དབང་རྣམ་པའི་གསུང་བཤད་དང། གཞན་ཡང་རྒྱ་གར་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་ཀྱིས་གསུང་བཤད་གནང་བའི་ནང། འཛམ་གླིང་རྒྱལ་ཁབ་འདྲ་མིན་གྱི་ནང་པའི་མཁས་དབང་ལྷན་འཛོམས་ཀྱིས་ཕན་ཚུན་མཉམ་ལས་གནང་སྟེ་ནང་ཆོས་ཀྱི་རིན་ཐང་དང། འཚེ་བ་མེད་པའི་ལྟ་གྲུབ་དང་ཆོས་ལུགས་མཐུན་སྒྲིལ་གྱི་ཐོག་ནས། རྒྱལ་མཚམས་ལས་བརྒལ་ཏེ་ལས་འགུལ་སྤེལ་ཐུབ་པའི་རེ་བ་ཞུ་བཞིན་ཡོད་ཅེས་གསུང་བཤད་གནང་ཡོད་པ་རེད། ལྷན་ཚོགས་དེའི་ནང་ཚོགས་ཞུགས་གནང་བའི་ཤྲི་ལངྐ་དང་བོད་ཀྱི་ནང་པའི་སྤུན་གྲོགས་ཚོགས་པའི་ཚོགས་གཙོ། Damenda Porage ལགས་ཀྱིས་ལྷན་ཚོགས་དེ་དང་འབྲེལ་བའི་གོང་ས་མཆོག་གི་དགོངས་བཞེད་སྐོར་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། His Holiness the Dalai Lama's commitment to the mankind། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འགྲོ་བ་ཡོངས་ཀྱི་ཆེད་དུ་ཐུགས་བསྐྱེད་དམ་བཅའ་དང་འབྲེལ་ནས་གང་ཉིད་ཀྱི་རླབས་ཆེན་མཛད་པ་ལ་བརྟེན་ནས་དེ་ལྟ་བུ་དགེ་འདུན་པའི་ལྷན་འཛོམས་གནང་ཐུབ་པ་སོགས་གོང་ས་མཆོག་གི་མཛད་འཕྲིན་ལ་ཆེ་བསྟོད་རྒྱ་ཆེ་གནང་གི་འདུག་ད་ལན་ཉིན་བཞིའི་ལྷན་ཚོགས་ནང་འཛམ་གླིང་རྒྱལ་ཁབ་འདྲ་མིན་ཁག་སུམ་ཅུ་སོ་གསུམ་ནས་མཁས་དབང་དང་དགེ་བཙུན་སོགས་མི་གྲངས་ཉིས་སྟོང་བརྒལ་བ་ཞིག་ལྷན་ཞུགས་གནང་ཡོད་པ་དང། ཉིན་བཞིའི་ལྷན་ཚོགས་ཀྱི་བརྗོད་གཞི་ནི་འདུལ་བའི་ཁྲིམས་དང་དུས་རབས་ཉེར་གཅིག་པའི་ནང་པའི་འགན་འཁྲི་དང་རྟེན་འབྱུང་གི་འབྲེལ་བ་དང་བྱང་ཕྱོགས་སོ་བདུན་དང། ཚད་མེད་བཞི་ལ་སོགས་པ་ཐེག་པ་ཐུན་མོང་གི་གནད་དོན་ཁག་ཅིག་གི་ཐོག་བགྲོ་གླེང་གནང་གི་ཡོད་པ་རེད་འདུག་གཞི་རྩའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་ལྟར་ནང་པ་སངས་རྒྱས་པའི་ལེགས་སྦྱར་ཆོས་བརྒྱུད་འཛིན་པ་དང་པཱ་ལིའི་ཆོས་བརྒྱུད་འཛིན་པའི་ནང་པའི་རྗེས་འབྲང་བ་ཕན་ཚུན་བར་མཐུན་སྒྲིལ་གོང་མཐོར་གཏང་ཐབས་སུ། དགའ་ལྡན་ཕོ་བྲང་གི་ལྷོ་ཤར་ཨེ་ཤ་ཡའི་འབྲེལ་མཐུད་ཁང་ནས་ཐོག་མར་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ནས་ཉིས་སྟོང་བཅུ་དགུ་ལོའི་བར་ཆོས་རྒྱུན་གཉིས་ཀའི་དགེ་འདུན་པའི་ཤེས་ཡོན་བརྗེ་ལེན་གྱི་ལས་གཞི་སྤེལ་བ་དང། དེ་རྗེས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་རྒྱལ་སྤྱིའི་ནང་པའི་བགྲོ་གླེང་ཐེངས་དང་པོ་གནང་ཞིང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ལོ་མཇུག་ཏུ་ཆོས་རྒྱུན་གཉིས་ཀའི་དགེ་འདུན་པའི་བར་ཤེས་ཡོན་བརྗེ་ལེན་གྱི་ལོ་ལྔའི་ལས་གཞི་དབུ་འཛུགས་གནང་སྟེ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་སྔ་རྗེས་རྒྱལ་ཁབ་གསུམ་གྱི་ནང་ཤེས་ཡོན་བརྗེ་ལེན་གྱི་ལས་རིམ་ཐེངས་གསུམ་སྤེལ་དམིགས་ཐོག་ད་ལན་གྱི་ལྷན་ཚོགས་དེ་ཚོགས་པ་བརྒྱུད་ལས་གཞི་ཐེངས་གཉིས་པ་དེ་སྤེལ་རྒྱུ་ཡིན་ཞིང།

ཐེངས་འདིའི་གསར་འགྱུར་ཁག་རིག་འཛིན་ཆོས་སྒྲོན་ལགས་ཀྱིས་འགོ་འཛུགས་གནང་གི་རེད། ཝེད་ནམ་ནང་ནང་པའི་མཐུན་ཚོགས་ཀྱིས་རྒྱ་ནག་གཞུང་གིས་གོང་ས་ཏཱ་ལའི་བླ་མ་མཆོག་གི་མ་འོངས་སྐུའི་ཡང་སྲིད་ངོས་འཛིན་ཞུ་ཕྱོགས་ཐད་ཐེ་བྱུས་བྱེད་བཞིན་པར་སྐྱོན་བརྗོད་གནང་འདུག་དེ་ཡང་ཁ་སང་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ཉིན་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་ཚོགས་མགོན་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་གནང་བའི་དུས་ཚོད་དང་བསྟུན་ཏེ་ཡུ་རོབ་ཁུལ་གྱི་ཝེད་ནམ་ནང་པའི་མཐུན་ཚོགས་ཀྱིས་སྤྱི་བསྒྲགས་ཤིག་སྤེལ་གནང་འདུག། གོང་ཞུས་སྤྱི་བསྒྲགས་དེའི་ནང་གནས་མཆོག་རྡོ་རྗེ་གདན་དུ་འཛམ་གླིང་ནང་པའི་ལྷན་ཚོགས་འདིས་ཚེས་ཉི་ཤུ་ནས་ཉི་ཤུ་རྩ་གསུམ་བར་བསྐོང་ཚོགས་གནང་བའི་དུས་ཚོད་འདིར། རྒྱ་ནག་གུང་ཁྲན་སྲིད་གཞུང་གིས་བོད་པའི་ཆོས་ཕྱོགས་ཀྱི་བྱེད་སྒོ་སྤྱི་དང། ལྷག་པར་དུ་བོད་ཀྱི་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་གི་སྐུའི་ཡང་སྲིད་ངོས་འཛིན་ཞུ་ཕྱོགས་ཐད་ཐེ་ཇུས་བྱེད་བཞིན་པར་ང་ཚོས་མཐའ་གཅིག་ཏུ་ཚོར་བ་ཤུགས་ཆེན་པོའི་ཐོག་ནས་ངོ་རྒོལ་ཡོད་ལ་བྱ་སྤྱོད་དེ་ནི་ཆོས་ཁས་མི་ལེན་མཁན་གྱི་གཞུང་ཞིག་ནས་ཆོས་ཕྱོགས་ཀྱི་ལས་དོན་ཐོག་ཇུས་གཏོགས་བྱེད་པ་ནི་དངོས་ཡོད་གནས་སྟངས་དང་འགལ་ཟླ་འགྲོ་གི་ཡོད་རེད་ཅེས་བཀོད་འདུག་ཡང་གོང་ཞུས་སྤྱི་བསྒྲགས་དེའི་ནང་མུ་མཐུད་ནས་བཀོད་པ་ལྟར་ན་སྤྱི་བཏང་ནས་བླ་སྤྲུལ་ཡང་སྲིད་ངོས་འཛིན་བྱེད་རྒྱུའི་ལམ་སྲོལ་དེ་ནི་བོད་བརྒྱུད་ནང་བསྟན་གྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཤིག་རེད་ལ་དེའི་ཐུགས་འགན་གཙོ་བོ་དེ་ནི ྋགོང་ས་ཏཱ་ལའི་བླ་མ་མཆོག་སྐུ་ཉིད་ལ་མ་གཏོགས་གཞན་སུ་ལའང་མེད་པར་ཡིད་ཆེས་བྱེད་ཀྱི་ཡོད། དེ་འདྲ་སོང་ཙང་ང་ཚོས་རྒྱ་ནག་གུང་ཁྲན་སྲིད་གཞུང་ལ་བོད་བརྒྱུད་ནང་བསྟན་གྱི་ལམ་སྲོལ་ལ་གུས་བརྩི་ཞུ་བ་དང་ཆབས་ཅིག་ཆོས་ཕྱོགས་ཀྱི་ལམ་སྲོལ་ལ་ཐེ་ཇུས་མ་བྱེད་རོགས་ཅེས་འབོད་སྐུལ་ཞུ་རྒྱུ་ཡིན་ཞེས་གསུངས་ཏེ་རྒྱལ་སྤྱིའི་སྤྱི་ཚོགས་ནས་ཀྱང་མ་འོངས་པར་རྒྱ་ནག་གཞུང་ནས་བསྐོ་འདེམས་བྱས་པའི ྋགོང་ས་ཏཱ་ལའི་བླ་མ་མཆོག་གི་སྐུའི་ཡང་སྲིད་ལ་ངོས་འཛིན་མ་གནང་རོགས་ཅེས་སྐུལ་མ་ཞུ་རྒྱུ་ཡིན་ཞེས་བཀོད་ནས་གང་ལྟར་རྒྱ་ནག་གཞུང་ནས་ཉེ་བའི་ལོ་ཤས་ནས་བཟུང་བོད་ནང་བླ་སྤྲུལ་ངོས་འཛིན་ཞུ་ཕྱོགས་ཀྱི་ཐད་སྒྲིག་ཁྲིམས་གསར་དུ་བཟོས་པ་དེར་སྐྱོན་བརྗོད་གནང་འདུག་ཁ་ས་ནས་སྐོང་ཚོགས་གནང་བའི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་དེའི་ཐོག་ཝེད་ནམ་ནང་པའི་མཐུན་ཚོགས་ཀྱི་སྐུ་ཚབ་ཏུ་བླ་ཆེན། Dao། མཆོག་དང Tin Chen Teng རྣམ་གཉིས་ཚོགས་ཞུགས་གནང་འདུག་ཡུ་རོབ་ཝེད་ནམ་ནང་པའི་མཐུན་ཚོགས་ཀྱི་ཁོངས་སུ་ཆོས་ཚོགས་སམ་དགོན་པ་ལྔ་བཅུ་ལྷག་ཡོད་འདུག།
ས་ཡོམ་ཁྲོད་མི་སྣ་རྐྱེན་འདས་ཀྱི་གྲངས་ཐོ་འཕར་ཡོད་ཀྱང་རྒྱ་ནག་གཞུང་གིས་ས་འགུལ་གྱི་རོགས་སྐྱོབ་ལས་ཀ་གཞི་རྩའི་ཆ་ནས་མཇུག་བསྒྲིལ་བ་ཡིན་ཟེར་གྱི་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་གཉིས་པའི་ཚེས་བཅོ་བརྒྱད་ཉིན་རྒྱ་ནག་ཀན་སུའུ་ཞིང་ཆེན་ཀ་ཆུ་ཧུའེ་རིགས་རང་སྐྱོང་ཁུལ་ཇི་ཤིན་ཧྲན་དུ་ས་འགུལ་ཚད་རིམ་དྲུག་ཚེག་གཉིས་ཅན་ཞིག་བརྒྱབ་ཡོད་པ་བཞིན་ཕྱི་ཚེས་ཉི་ཤུ་རེས་གཟའ་ལྷག་པའི་ཉིན་གྱི་ཕྱི་དྲོ་བར་རྒྱ་ནག་གཞུང་འབྲེལ་གྱི་གྲངས་ཐོ་ལྟར་ན་ཀན་སུའུ་དང་མཚོ་སྔོན་གཉིས་ནས་མི་གྲངས་བརྒྱ་དང་སུམ་ཅུ་སོ་གཅིག་རྐྱེན་འདས་དང་ཁྱོན་མི་གྲངས་བདུན་བརྒྱ་ལྷག་ལ་རྨས་སྐྱོན་བྱུང་ཡོད་པ་བཀོད་འདུག་ས་གནས་རང་གི་བོད་མི་ཞིག་གིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བར་ཐེངས་འདིའི་ས་འགུལ་ལྟེ་བ་དང་ཁ་ཐག་ཉེ་ཤོས་ཀྱི་བོད་པ་འདུས་སྡོད་ས་ཁུལ་གཙོ་བོ་གཞོང་ཐང་དང་ཡ་རྫི། དཔའ་ལུང་བཅས་ཡིན་པ་དང་ས་ཁུལ་དེ་དག་ལ་ས་འགུལ་ཤུགས་ཆེ་བྱུང་ཡོད་ཀྱང་བོད་མི་ཚོར་ཤི་རྨས་ཀྱི་གནས་ཚུལ་བྱུང་མེད་པ་རེད་འདུག་རྒྱ་ནག་གཞུང་གིས་ད་ལྟའི་ཕྱི་ཚེས་ཉི་ཤུའི་ཉིན་ནས་བཟུང་ཀན་སུའུ་ཞིང་ཆེན་གྱི་ས་འགུལ་རོགས་སྐྱོབ་ལས་ཀ་གཞི་རྩའི་ཆ་ནས་མཇུག་བསྒྲིལ་ཡོད་པ་དང་ཀན་སུའུ་ཞིང་ཆེན་གྱིས་མུ་མཐུད་མང་ཚོགས་ཀྱི་ཚེ་སྲོག་དང་རྒྱུ་ནོར་བདེ་འཇགས་ལ་ཁག་ཐེག་བྱེད་རྒྱུ་ཡིན་པའི་སྐོར་བཀོད་འདུག་ཡང་འབྲེལ་ཡོད་བོད་མི་གཞན་ཞིག་ནས་འགྲེལ་བརྗོད་གནང་དོན། ས་འགུལ་ཧ་ལས་པར་ཤུགས་ཆེན་བརྒྱབ་ཡོད་པ་དང་ས་འགུལ་ཁྲོད་རྒྱ་དང་ཧེ་རིགས་མང་པོ་རྐྱེན་འདས་སུ་ཕྱིན་ཡོད་པ་དང་དེ་དག་མཐའ་སྐོར་ཐག་ཉེ་རུ་བོད་པ་ཡོད་པ་ལས་ས་འགུལ་བྱུང་ཡུལ་ལྟེ་བ་རུ་བོད་པ་མེད་པའི་སྐོར་དང་ས་འགུལ་བྱུང་རྗེས་མཚོ་ཤར་ས་ཁུལ་ནང་རླུང་ཆེན་གཡུགས་ཏེ་ས་རྡུལ་འཚུབ་པ་དང་གནམ་གཤིས་གྲང་ངར་ཆེ་རུ་ཕྱིན་པ་སོགས་ཀྱི་གནས་ཚུལ་བྱུང་འདུག་སྦེལ་ཇམ་གྱི་སྲིད་བློན་མཆོག་ནས་རྒྱ་ནག་གིས་རྒྱལ་ཁབ་དེའི་ནང་སོ་མྱུལ་གྱི་ལས་དོན་སྤེལ་བཞིན་པའི་ཉེས་འཛུགས་བྱུང་བའི་རྗེས་སུ་ང་ཚོས་དོགས་ཟོན་དང་དོགས་ལེན་བྱེད་དགོས་པ་ཞིག་ཆགས་འདུག་ཅེས་གསུངས་འདུག་དེ་ཡང། Le Soir དང De Standaard། ཞེས་པའི་གསར་འགྱུར་བརྒྱུད་ལམ་གཉིས་ལ་སྦེལ་ཇམ་གྱི་སྲིད་བློན Alexander Croo མཆོག་ལ་ཉེ་ཆར་བཀའ་འདྲི་ཞུས་པའི་གནས་ཚུལ་ཞིག Reuters ལས་ཁང་ནས་ལུང་འདྲེན་བྱས་པར་ལྟར་ན། སྲིད་བློན Croo མཆོག་གིས་ར་ཤི་ཡ་དང་མི་འདྲ་བར་རྒྱ་ནག་གིས་ང་ཚོའི་ཕྱོགས་ལ་མངོན་གསལ་དོད་པོའི་ཐོག་ནས་བཙན་རྒོལ་བྱེད་ཀྱི་ཡོད་མ་རེད། འོན་ཀྱང། རྒྱ་ནག་གིས་སྐབས་རེ་སྡང་ཟུག་གི་རྣམ་པ་བསྟན་གྱི་འདུག་ལ་དོགས་ཟོན་བྱེད་འོས་པ་ཞིག་ཀྱང་རེད། དེ་འདྲ་ཡིན་དུས་རྒྱུན་དུ་ཕྱི་ཕྱོགས་ནས་ང་ཚོའི་དམངས་གཙོ་དང་མཐུན་སྒྲིལ་ལ་ཤུགས་རྐྱེན་བཟོ་གི་ཡོད་མེད་ལ་སྣང་མེད་གཏོང་རྒྱུ་ཡོག་མ་རེད་གནས་ཚུལ་གང་ཡང་ཡོང་སྲིད་པ་རེད་ཅེས་གསུངས་འདུག་ཡང་ཁོང་གིས་མུ་མཐུད་ནས་རྒྱ་ནག་གིས་ཤུགས་རྐྱེན་སྤྲད་དེ་ང་ཚོ་སྦེལ་ཇམ་གྱི་དམངས་གཙོའི་ལམ་ལུགས་བརྟན་བརླིང་མེད་པ་བཟོ་ཐབས་སུ་ཉོ་ཚོང་གི་ལས་དོན་སྤེལ་བཞིན་ཡོག་རེད། ང་ཚོའི་མིག་ལམ་གྱི་མདུན་དུ་རྒྱ་ནག་གིས། ཁེ་ཕན་ལེན་གྱི་ཡོད་པ་གསལ་པོ་རེད་ཅེས་ཚོར་སྣང་ཤུགས་ཆེན་པོའི་ཐོག་ནས་གསུངས་འདུག་གོང་དུ་གསར་འགྱུར་བརྒྱུད་ལམ་ཁག་ལ་སྦེལ་ཇམ་གྱི་སྲིད་བློན་མཆོག་ནས་འདི་ལྟ་བུའི་ཚོར་བ་རྣོན་པོའི་ཐོག་ནས་བཀའ་ལན་གནང་དགོས་པའི་རྒྱུ་མཚན་ནི་ཉེ་ཆར་སྦེལ་ཇམ་གྱི། Vlaams Belang Party། ཞེས་པའི་ཆབ་སྲིད་ཚོགས་པའི་འཐུས་མི། Frank Creyelman། ཟེར་བས་འདས་པའི་ལོ་ངོ་གསུམ་ཙམ་རིང་རྒྱ་ནག་གི་སོ་མྱུལ་གྱི་ལས་དོན་སྤེལ་བའི་གནས་ཚུལ་ཐོན་པ་དང་དེས་རྐྱེན་པས་ཚོགས་པའི་འགོ་ཁྲིད་ཀྱིས་ཁོ་པ་ཚོགས་པ་ནས་ཕྱིར་འབུད་བཏང་ཡོད་པ་རེད། སྤྱི་བཏང་རྒྱ་ནག་གཞུང་ནས་ཕྱིའི་རྒྱལ་ཁབ་ཁག་ཏུ་དངུལ་དངོས་སྤྲད་ནས་སོ་མྱུལ་གྱི་ལས་དོན་སྤེལ་རྒྱུ་གནོན་ཤུགས་སྤྲད་པའི་གནས་ཚུལ་ཨ་མི་རི་ཀའི་ནང་དུ་ཡང་དེ་སྔ་ཐོན་མྱོང་ཡོད་པ་རེད། ཐའེ་ཝན་གྱི་སྲིད་འཛིན་འོས་མི་གསུམ་གྱིས་སྲིད་བྱུས་ཀྱི་གཏམ་བཤད་གནང་ཡོད་པ་དང་ད་ལྟའི་ཆར་མི་མང་ནས་རྒྱབ་སྐྱོར་མང་ཤོས་ཐོབ་མཁན་ལའེ་ཁྲང་ཐའེ་གིས་རྒྱ་ནག་གཞུང་གི་མིག་ལ་ཐའེ་ཝན་གྱི་སྲིད་འཛིན་འོས་མི་གསུམ་ཀ་རྒྱལ་ཁབ་ཁ་བྲལ་གྱི་ཉེས་མིང་ཡོད་པ་དང་རྒྱ་ནག་གཞུང་གི་སྲིད་བྱུས་ནི་ཐའེ་ཝན་མིད་ཁྱུར་གཏོང་རྒྱུ་དེ་ཡིན་པར་བརྗོད་འདུག་ལའེ་ཁྲང་ཐའེ་ནི་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་འོས་མི་ཡིན་པ་དང་ད་ལྟའི་ཆར་ཐའེ་ཝན་སྲིད་འཛིན་གཞོན་པ་ཡིན་ཏེ་རྒྱ་ནག་གཞུང་གིས་ཁོང་ནི་ཁ་བྲལ་རིང་ལུགས་པ་དང་མི་ཉེན་ཁ་ཅན་ཞིག་རེད་ལ་འོས་བསྡུ་དེ་ཡང་ཞི་བདེའམ་དམག་འཁྲུག་གི་གདམ་ག་ཞིག་ཏུ་འགྲེལ་བརྗོད་བྱས་འདུག། དེ་མིན་ཐའེ་ཝན་གྱི་སྲིད་འཛིན་འོས་མི་གཞན་གཉིས་ནི་གོ་མིན་ཏང་ཚོགས་པའི་འོས་མི་ཧོའུ་ཡུས་དབྱི་དང་ཐའེ་ཝན་མི་དམངས་ཚོགས་པ་ཞེས་པའི་ཆབ་སྲིད་ཚོགས་པའི་འོས་མི་ཁོའོ་ཝུན་བཅས་ཡིན་པ་དང་ལའེ་ཁྲང་ཐའེ་གྱིས་ཐའེ་ཝན་སྲིད་འཛིན་འོས་མི་གསུམ་གྱིས་སྲིད་འཛིན་གྱི་འོས་མིར་ལངས་བ་ཙམ་གྱིས་རྒྱ་ནག་གི་མིག་ནང་ཐའེ་ཝན་རང་བཙན་བརྩོན་ལེན་བྱེད་མཁན་ངོས་འཛིན་བྱས་ཡོད་པ་དང་རྒྱལ་ཁབ་ཁ་བྲལ་གྱི་ཁོངས་སུ་བཅུག་ཡོད་པའི་གཏམ་བཤད་གནང་འདུག། སྤྱིར་གོ་མིན་ཏང་ཚོགས་པ་རྒྱ་ནག་དམར་ཤོག་ལ་ངོས་ལེན་བྱེད་ཀྱི་མེད་ཀྱང་རྒྱ་ནག་དང་འབྲེལ་ལམ་ཉེ་པོ་འཛིན་དགོས་པར་ཡིད་ཆེས་གནང་གི་ཡོད་པ་རེད་འདུག་དེ་བཞིན་གོ་མིན་ཏང་ཚོགས་པའི་འོས་མི་ཧོའུ་ཡུན་ཡིས་ཐེ་ཝན་རང་བཙན་རྩོད་པ་ནི་དམག་འཁྲུག་ཡོང་རྒྱུ་ངེས་ཅན་ཡིན་པ་བརྗོད་འདུག། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་ཡི་ཡིན། བྱང་ཀོ་རི་ཡས་རྒྱང་ཐག་རིང་བའི་མེ་ཤུགས་འཕུར་མདེལ་ཚོད་ལྟ་བྱས་པར་གདོང་ལེན་གྱི་ཚུལ་དུ་ཨ་རི་དང་ལྷོ་ཀོ་རི་ཡ་ཉི་ཧོང་བཅས་མཉམ་འབྲེལ་གྱིས་དམག་སྦྱོང་བྱེད་འཆར་ཡོད་འདུག་ཨེ་པི་གསར་ལས་ཁང་ནས་གནས་ཚུལ་སྤེལ་བར་གཞིགས་ན་ཉིན་ཤས་གོང་བྱང་ཀོ་རི་ཡས་ཉེན་ཚབས་ཆེ་བའི་མེ་ཤུགས་འཕུར་མདེལ་ཚོད་ལྟ་བྱས་པའི་རྐྱེན་གྱིས་ཁ་ས་གཟའ་ལྷག་པའི་ཉིན་ཨ་མི་རི་ཀས་ལྷོ་ཀོ་རི་ཡ་དང་ཉི་ཧོང་མཉམ་འབྲེལ་གྱིས་དམག་སྦྱོང་བྱེད་རྒྱུའི་ཆེད་ལྷོ་ཀོ་རི་ཡའི་ཇེ་ཇུའུ་མཚོ་གླིང་དུ་འབུམ་དབྱུག་གནམ་གྲུ་ཆེད་ཚོང་བྱས་འདུག་གནད་དོན་འདིའི་ཐད་ལྷོ་ཀོ་རི་ཡའི་ས་མཚོ་གནམ་གསུམ་གྱི་དམག་སྤྱིའི་ལས་ཁུངས་ནས་གསལ་བསྒྲགས་ཤིག་སྤེལ་བ་དེའི་ནང། རྒྱལ་ཁབ་གསུམ་མཉམ་འབྲེལ་གྱིས་དམག་སྦྱོང་བྱེད་རྒྱུ་དེ་ནི་བྱང་ཀོ་རི་ཡའི་རྡུལ་ཕྲན་མཚོན་ཆ་ཚོད་ལྟ་བྱེད་པའི་ཉེན་བརྡ་དེར་གདོང་ལེན་ཤུགས་ཆེ་ཙམ་བྱེད་ཐབས་སུ་དམིགས་པ་ཞིག་རེད་ཅེས་གསལ་བཤད་གནང་འདུག་ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་བཀོད་པ་ལྟར་ན་གཟའ་ཟླ་བའི་ཉིན་བྱང་ཀོ་རི་ཡའི་ཧའོ་སུང་བཅོ་བརྒྱད་ཞེས་པའི་སྣུམ་གྱིས་བེད་སྤྱོད་བྱས་པའི་མེ་ཤུགས་འཕུར་མདེལ་གསར་ཤོས་ཤིག་ཚོད་ལྟ་བྱས་པ་དེ་ནི་ནུས་ཤུགས་ཆེ་བའི་གསར་ཐོན་གྱི་འཕྲུལ་ཆས་ཤིག་ཡིན་འདུག་ལ་བྱང་ཀོ་རི་ཡས་ལོ་འདིའི་ནང་མེ་ཤུགས་འཕུར་མདེལ་ཚོད་ལྟ་བྱས་པ་ཐེངས་གསུམ་པ་དང་ཟླ་བ་ལྔའི་རྗེས་སུ་འདི་ལྟ་བུའི་ཚོད་ལྟ་བྱས་པ་ད་རེས་ཐེངས་དང་པོ་ཡིན་འདུག་ལ་བྱང་ཀོ་རི་ཡའི་འགོ་ཁྲིད་ཀིམ་ཇུང་ཨུན་ཡིས་ཚོད་ལྟ་བྱས་པའི་ཉིན་མོར། ད་རེས་ཚོད་ལྟ་འདིས་ང་ཚོས་ཨ་མི་རི་ཀར་ནོར་འཁྲུལ་ཅན་གྱི་ཐག་གཅོད་བྱས་པ་ཡིན་ན་དེར་གཞིགས་པའི་གདོང་ལེན་བྱེད་རྒྱུའི་གྲ་སྒྲིག་ཨང་གསར་ཡོད་ཅེས་བརྡ་ལན་གྱི་གཏམ་བཤད་སྤེལ་ཡོད་པ་རེད། འོན་ཀྱང་ནུབ་ཕྱོགས་པའི་དབྱེ་ཞིབ་པ་ཚོས་བྱང་ཀོ་རི་ཡར་ཨ་མི་རི་ཀའི་ཐོག་ཁ་གཏད་གཅོག་རྒྱུའི་རྡུལ་ཕྲན་གོ་མཚོན་གྱི་ནུས་པ་དེ་ཙམ་ཤུགས་ཆེན་པོ་མེད་པའི་དཀའ་ངལ་ད་ལྟའང་ཡོད་རེད་ཅེས་དགོངས་ཚུལ་གསུངས་ཡོད་པ་བཅས་བྱང་ཀོ་རི་ཡར་གདོང་ལེན་བྱེད་ཐབས་སུ་ཨ་རི་དང་ལྷོ་ཀོ་རི་ཡ་ཉི་ཧོང་བཅས་ནས་གྲ་སྒྲིག་བྱེད་བཞིན་ཡོད་པའི་གནས་ཚུལ་འདུག།

ཉེ་བའི་ལོ་ཤས་ནང་རྒྱ་ནག་གཞུང་གི་རྩ་འཛིན་ཁོངས་སུ་མིང་ཐོ་མ་བཀོད་མཁན་གྱི་ཆོས་དད་ཚོགས་པར་ཉེན་རྟོག་པས་ཞིབ་བཤེར་དམ་དུ་བཏང་ཡོད་པ་དང་ཁུངས་སྐྱེལ་ར་སྤྲོད་གཅིག་ཀྱང་མེད་པར་གཡོ་ཟོལ་གྱི་ཉེས་མིང་འོག་འཛིན་བཟུང་བྱེད་འགོ་བརྩམས་ཡོད་པ་རེད་འདུག་དེ་ཡང་ཉིས་སྟོང་བཅོ་བརྒྱད་ལོར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་ལོ་ལྔའི་རྒྱ་ནག་ཅན་དུ་འགྱུར་བའི་ལས་གཞི་འགོ་འཛུགས་བྱས་ཏེ་ཁ་ཆེ་དང་ཡེ་ཤུ། ནང་ཆོས་སོགས་ཆོས་ལུགས་ཡོད་ཚད་རྒྱ་ནག་དམར་ཤོག་ཚོགས་པར་ལྷག་བསམ་བྱ་དགོས་པའི་ཁྱད་ཆོས་ལྡན་པ་ཞིག་བསྐྲུན་ཏེ་ཆོས་ལུགས་རྩ་མེད་བཟོ་འཆར་ཞིག་བཏོན་ཡོད་པ་རེད་འདུག་དེ་བཞིན་ས་གནས་ཁག་ནས་སྲིད་གཞུང་གིས་ཡེ་ཤུ་ལྷ་ཁང་ཆུང་ཆུང་རྣམས་སྒོ་བརྒྱབ་སྟེ་དྲི་རྩད་དང་འཛིན་བཟུང་བྱེད་རྒྱུ་འགོ་བཙུགས་པ་ཞིག་རེད་འདུག། གོང་ཞུས་ཡེ་ཤུ་ཆོས་ལུགས་ཚོགས་པའི་ཚོགས་མི་ཏིང་ཅུང་ཧྥུའུ་ནི་གཤིས་ཀ་འཇམ་པོ་ཞིག་ཡིན་པ་དང་རྒྱུན་དུ་ནས་མི་མང་གི་དཀའ་ངལ་སེལ་བར་རོགས་རམ་གནང་མཁན་ཞིག་ཡིན་པས་ཁྲིམས་ཁང་གིས་གྱོད་དོན་གྱི་དཔང་རྟགས་ཡིག་ཆུང་ཞིག་གི་ནང་མི་མང་གིས་ཁོང་གློད་གྲོལ་ཡོང་བའི་རེ་འབོད་བྱས་འདུག། རྒྱ་གར་གྱི་སྲིད་བློན་མཆོག་གིས་ཨ་རིའི་གྲོང་ཁྱེར་ནིའུ་ཡོག་ནང་ཡོད་པའི་སིག་ཁ་བྲལ་བའི་ཤོག་ཁག་གི་འགོ་ཁྲིད་ཞིག་ལྐོག་གསོད་གཏོང་རྩིས་བྱས་པའི་རྒྱ་གར་བ་དེའི་ཐོག་ཞིབ་འཇུག་གནང་གི་ཡིན་ཞེས་གསུངས་འདུག་དེ་ཡང་ལོ་འདིའི་ཕྱི་ཟླ་བཅུ་གཅིག་པའི་ནང་ཨ་རིའི་གྲོང་ཁྱེར་ནེའུ་ཡོག་ནང་གནས་སྡོད Gurpatwant Singh Pannun ཟེར་བའི་ཁྲིམས་རྩོད་པ་དང་སིག་ཆོས་བྱེད་པའི Khalistan ཆོས་བརྒྱུད་ཀྱི་འགོ་ཁྲིད་ཡིན་མཁན་མི་སྣ་དེ་བཞིན་ལྐོག་བསད་གཏོང་རྩིས་བྱེད་མཁན་གྱི་མི་སྣ་དེའི་ཐད་རྒྱ་གར་གཞུང་ནས་ཞིབ་འཇུག་གནང་གི་ཡིན་ཞེས་ཁ་ས་སྲིད་བློན Narendra Modi མཆོག་གིས་གསར་འགྱུར་ལས་ཁང་གི་བཀའ་འདྲིར་བཀའ་ལན་གནང་འདུག། གོང་ཞུས་ཁྲིམས་རྩོད་པ་དེས་ཁོང་ལ་སྤྱི་ཚོགས་དྲ་ལམ་བརྒྱུད་ནས་སྲོག་ལ་ཉེན་བརྡ་བཏང་ཡོད་པ་དང་ལྐོག་གསོད་བྱེད་རྩིས་བྱེད་མཁན་གྱི་མི་སྣ་དེ་རྒྱ་གར་གཞུང་གི་ལས་བྱེད་ཞིག་དང་འབྲེལ་བ་ཡོད་ལུགས་སྐྱོན་འཛུགས་བྱེད་ཀྱི་ཡོད་པ་རེད། གང་ལྟར་ཡུན་རིང་རྗེས་སྲིད་བློན་མོ་དྷི་མཆོག་གིས་གནད་དོན་འདིའི་ཐད་བཀའ་ལན་གནང་བ་ཞིག་ཡིན་འདུག་སྤྱིར་བཏང་ཁ་ལི་སྟན་ཞེས་པའི་ལས་འགུལ་དེས་པཱན་ཇབ་མངའ་སྡེ་དེ་བཞིན་རྒྱ་གར་ནས་ལོགས་སུ་རང་བཙན་དགོས་ཟེར་བ་སོགས་བཤད་ནས་ལོ་ངོ་བཅུ་ཕྲག་འགའ་ཤས་ནས་བཟུང་རྒྱ་གར་གཞུང་ལ་སུན་གཙེར་བཟོ་གི་ཡོད་པ་རེད། ཟླ་འདིའི་ཚེས་ཉི་ཤུ་ལྔ་ཉིན་གྲོས་ཚོགས་ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་དུས་དེ་བཞིན་འཚོགས་རྒྱུ་ཁག་པོ་ཆགས་ཡོད་པའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་གནང་གི་རེད།
ཚོགས་དྲུང་ལས་ཁུངས་ནས་དེ་སྔོན་སྤྱི་ཟླ་དགུ་པའི་གྲོས་ཚོགས་ཚོགས་དུས་དྲུག་པའི་མཇུག་སྐྱོང་གི་ཚོགས་དུས་དེ་བཞིན་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་ལྔ་ནས་ཉི་ཤུ་རྩ་དགུ་བར་ཉིན་གྲངས་ལྔའི་རིང་འཚོགས་རྒྱུའི་གསལ་བསྒྲགས་བསྐྱངས་ཡོད་ཀྱང་ད་བར་སྤྱི་འཐུས་བཅུ་བདུན་ཡིས་མཇུག་སྐྱོང་ཚོགས་དུས་དེར་བཅར་རྒྱུ་མིན་པའི་དགོངས་ཤོག་ཕུལ་འདུག་པ་མ་ཟད་རིང་མིན་དགོངས་ཤོག་ཕུལ་མཁན་སྤྱི་འཐུས་ཀྱི་ཁ་གྲངས་དེ་ལས་མང་བ་ཡོང་སྲིད་པའི་ཚོད་དཔག་གནང་གི་འདུག། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས། འདི་ཚེས་ཉི་ཤུ་ཉིན་སྤྱི་འཐུས་ཁག་ཅིག་བརྒྱུད་ནས་ཁུངས་ལྡན་གནས་ཚུལ་ངོ་སྤྲོད་གནང་བར་གཞིགས་ན། ཕྱི་ཟླ་བཅུ་གཉིས་ཚེས་བཅུ་གསུམ་དང་བཅུ་བཞི་ཉིན། མདོ་སྨད་སྤྱི་འཐུས་དགུ་དང་དབུས་གཙང་སྤྱི་འཐུས་ལྔ། མདོ་སྟོད་སྤྱི་འཐུས་གཅིག་དང་ཆོས་བརྒྱུད་སྤྱི་འཐུས་གཅིག། དེ་བཞིན་ཨོ་གླིང་སྤྱི་འཐུས་གཅིག་བཅས་ཁྱོན་སྤྱི་འཐུས་བཅུ་བདུན་ཡིས་ཚོགས་དྲུང་ལས་ཁུངས་སུ་འདི་ཚེས་ཉི་ཤུ་རྩ་ལྔ་ཉིན་འཚོགས་རྒྱུའི་གསལ་བསྒྲགས་བསྐྱངས་པའི་གྲོས་ཚོགས་ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་དུས་དེར་བཅར་རྒྱུ་མིན་པའི་དགོངས་ཤོག་ཕུལ་འདུག་འདི་གའི་གསར་འགོད་པས་ཚོགས་དྲུང་ལས་ཁུངས་སུ་འདི་ཚེས་ཉི་ཤུ་རྩ་ལྔ་ཉིན་མཇུག་སྐྱོང་ཚོགས་དུས་དེ་བཞིན་འཚོགས་རྒྱུའི་གནས་སྟངས་ཐད་བཀའ་འདྲི་ཞུས་པར། དེ་སྔ་ཚོགས་དྲུང་ལས་ཁུངས་ནས་གསལ་བསྒྲགས་བསྐྱངས་པ་བཞིན་མཇུག་སྐྱོང་ཚོགས་དུས་དེ་བཞིན་འཚོགས་གཏན་འཁེལ་བའི་གསལ་བསྒྲགས་ལ་ད་ལྟའི་ཆར་འགྱུར་བ་གང་ཡང་ཕྱིན་མེད་པ་གསུངས་བྱུང། གཞི་རྩའི་ཆ་ནས་བོད་མི་མང་སྤྱི་འཐུས་གྲོས་ཚོགས་འཚོགས་པར་གྲོས་ཚོགས་ར་བའི་ནང་སྤྱི་འཐུས་ངོ་ཡོད་ཙམ་པོ་གསུམ་ཆ་གཉིས་ཚང་དགོས་ཀྱི་ཡོད་པ་དང་ཁ་གྲངས་ཐོག་ནས་བཤད་ན་སྤྱི་འཐུས་སུམ་ཅུ་ལྷག་ཚང་དགོས་ཀྱི་ཡོད་པ་རེད། གྲོས་ཚོགས་མུ་མཐུད་འཚོགས་མ་ཐུབ་པའི་གནས་ཚུལ་དེ་ཡི་དོན་རྐྱེན་གཙོ་བོ་ཞིག་ནི་དེ་སྔོན་སྤྱི་ཟླ་དགུ་པའི་གྲོས་ཚོགས་ཚོགས་དུས་དྲུག་པའི་སྐབས་ཆོས་བརྒྱུད་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་མི་ཡི་གསང་ཉུལ་དང་འབྲེལ་བ་ཡོད་ཚུལ་གྱི་རྙོག་གླེང་དང་འབྲེལ་ནས་སྐབས་དེ་ཡི་གྲོས་ཚོགས་མུ་མཐུད་འཚོགས་རྒྱུར་སྤྱི་འཐུས་ཉུང་མཐའ་ཡི་གྲངས་ཚད་མ་ལོན་པའི་རྐྱེན་གྱིས་གྲོས་ཚོགས་ཉིན་གསུམ་རིང་མ་གཏོགས་ཚོགས་ཐུབ་མེད་པ་རེད། བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་ཞེ་དགུ་པའི་ནང་གསེས་གཉིས་པར། སྤྱི་འཐུས་ཉུང་མཐའི་གྲངས་ཚད་མ་ལོན་པར་ཚོགས་འདུ་ཉིན་གྲངས་བདུན་ལྷག་ཕར་འགྱངས་བྱེད་དགོས་བྱུང་ན་ཚོགས་གཙོ་འབྲེལ་ཡོད་ཚོགས་འདུ་ཕར་འགྱངས་ཀྱི་ཐག་གཅོད་བྱ་རྒྱུའི་སྐུ་དབང་ཡོད་པ་དང། འདི་གའི་གསར་འགོད་པས་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་ལ་འདི་ཚེས་ཉི་ཤུ་རྩ་ལྔ་ཉིན་མཇུག་སྐྱོང་ཚོགས་དུས་དེ་བཞིན་ཚོགས་ཐུབ་མིན་སྐོར་བཅར་འདྲི་ཡོང་ཐབས་ཞུས་ཀྱང་ཡ་ལན་གང་ཡང་གནང་མ་སོང། གཞན་ཡང་ཁ་སྔོན་སྤྱི་ཟླ་བཅུ་གཅིག་ཚེས་བཅུ་དྲུག་ཉིན་ཚོགས་དྲུང་ལས་ཁུངས་ཀྱིས་སྤྱི་འཐུས་རྣམ་པར་ཚོགས་དུས་དྲུག་པའི་ལས་དོན་མུ་མཐུད་སྐྱོང་རྒྱུ་དང་འབྲེལ་བའི་བརྡ་ཐོ་བཏང་བའི་རྗེས་སྤྱི་ཟླ་བཅུ་གཅིག་ཚེས་ཉི་ཤུ་ཉིན་མདོ་སྨད་དང་དབུས་གཙང་སྤྱི་འཐུས་བཅུ་དྲུག་ཡིས་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་ལ་ཞུ་སྙན་ཕུལ་ཏེ། མཇུག་སྐྱོང་ཚོགས་འདུ་དེ་བཞིན་ངེས་པར་དུ་སྤྱི་ཟླ་བཅུ་གཉིས་ནང་ཚོགས་དགོས་པའི་ཛ་དྲག་དགོས་གལ་ཆེ་བ་གང་ཡང་མ་མཐོང་ཞེས་དང་མཇུག་སྐྱོང་ཚོགས་དུས་ལས་གཞུང་གི་འགྲོ་གྲོན་ཚད་ལས་བརྒལ་བ་འགྲོ་ངེས་ཡིན་ཚུལ་སོགས་བརྗོད་འདུག། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། ཉེ་ཆར་སླར་ཡང་ཡོ་རོབ་གྲོས་ཚོགས་ཀྱི་ཕྱི་སྲིད་ཚོགས་ཆུང་གིས་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་དང་རྒྱ་ནག་གི་འབྲེལ་ལམ་ཐད་ལ་བཏོན་པའི་སྙན་ཐོའི་ནང་བོད་ནང་དུ་བོད་ཕྲུག་རྣམས་གཏན་འཇགས་སློབ་གྲྭར་བཅུག་པའི་སྲིད་ཇུས་འཕྲལ་དུ་མཚམས་འཇོག་བྱ་དགོས་པ་སོགས་བོད་དོན་རྒྱབ་སྐྱོར་གྱི་དོན་ཚན་གསུམ་གསལ་སྟོན་གནང་ཡོད་པའི་སྐོར་ལ་ཕྱོགས་སྒྲིག་ཞུས་པ་ཞིག་གཡུ་སྒྲོན་ལགས་ཀྱིས་སྙན་སྒྲོན་གནང་གི་རེད། གཟའ་འཁོར་འདིའི་ནང་སླར་ཡང་ཡུ་རོབ་གྲོས་ཚོགས་ཀྱི་ཕྱི་སྲིད་ཚོགས་ཆུང་ནས་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་དང་རྒྱ་ནག་གི་འབྲེལ་ལམ་ཐོག་གི་སྙན་ཐོ་གསར་པ་བཏོན་པའི་ནང། བོད་དང་འབྲེལ་བའི་དོན་ཚན་ཁག་གསུམ་བཏོན་པའི་ནང་དུ་རྒྱ་ནག་གཞུང་གིས་བོད་ནང་གི་བོད་ཕྲུག་རྣམས་བཅའ་སྡོད་སློབ་གྲྭར་བཅུག་པའི་སྲིད་བྱུས་འཕྲལ་དུ་མཚམས་འཇོག་བྱ་དགོས་པ་དང་རྒྱ་ནག་གཞུང་གིས་སྤེལ་བའི་ཆོས་ལུགས་ཐོག་ལ་སྔར་བས་དམ་དྲག་བྱ་རྒྱུའི་ཆེད་དུ་དམིགས་པའི་བཀོད་ཁྱབ་ཨང་བཅུ་དགུ་ཟེར་བའི་བསྒྲགས་གཏམ་ལ་སྐྱོན་བརྗོད་གནང་ཡོད་ལ་བོད་མིའི་འགྲོ་བ་མིའི་ཐོབ་ཐང་དང་ཁོར་ཡུག་སྲུང་སྐྱོབ་པ་གློད་བཀྲོལ་གཏོང་དགོས་པའི་གནད་དོན་འཁོད་ཡོད་པའི་སྐོར་ལ Brussels བོད་ཀྱི་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས་གསུངས་བྱུང།
ཨ་ནི་ད་ལྟ་ཡང་དོན་དག་ད་ག་རང་ནང་དེ་ཡུ་རོབ་གྲོས་ཚོགས་ཕྱི་སྲིད་ཚོགས་ཆུང་གི་སྙན་ཐོ་ཅིག་བཏོན་གནང་ཡོད་རེད་ཨ་ནི་སྙན་ཐོ་འདིའི་ནང་ལ་གནད་དོན་གཙོ་བོ་ད་ཕལ་ཆེར་ང་རང་ཚོ་བོད་དང་འབྲེལ་བ་གསུམ་སོ་རེ་ཆགས་འགྲོ་གི་འདུག་གཅིག་འདི་ད་ལྟ་གཏན་འཇགས་སློབ་གྲྭ་འདི་གས་གང་མགྱོགས་མགྱོགས་སྒོ་བརྒྱབ་དགོས་ཀྱི་ཡོད་པ་དང་ཨ་ནི་གཉིས་པ་འདི་ད་ལྟ་ངེད་ཅག་ག་རེ་ཟ་ཁྲིམས་ཨང་བཅུ་དགུ་ཅིག་རྒྱ་ནག་གཞུང་གིས་ད་ལྟ་བོད་ནང་ལ་ལག་བསྟར་བྱེད་ཡ་ཅིག་ཐག་གཅོད་བྱུང་ཡོད་རེད་བ་འདི་ལ། སྐྱོན་བརྗོད་གནང་ཡ་དང། གནད་དོན་གསུམ་པ་འདི་ཨ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱིས་ཁ་སང་སྔོན་མ་ང་རང་ཚོ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང་ཨ་ནི་ཁོར་ཡུག་གི་རང་དབང་ལ་འཐབ་རྩོད་གནང་མཁན་གྱི་མི་སྣ་དགུ་ཅིག་གི་མཚན་བརྗོད་གནང་ཡོད་རེད་ཨ་ནི་དེ་གས་དེ་གང་མགྱོགས་མགྱོགས་གློད་བཀྲོལ་གནང་དགོས་ཡོད་འདི་གཅིག་གསུངས་ཡོད་རེད། ད་དུང་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་དང་རྒྱ་ནག་འབྲེལ་ལམ་ཐོག་གི་ཡུ་རོབ་གྲོས་ཚོགས་ཀྱི་ཕྱི་སྲིད་ཚོགས་ཆུང་གིས་བཏོན་པའི་སྙན་ཐོའི་ནང་རྒྱ་ནག་གཞུང་གིས་བོད་ནང་བོད་མི་ཚོའི་ཤེས་ཡོན་དང་ཆོས་ལུགས་རིག་གཞུང་དང་སྐད་ཡིག་གི་ཐོབ་ཐང་རྣམས་བརྩི་མེད་རྡོག་རོལ་གཏོང་བའི་བྱ་སྤྱོད་དང་བོད་ཀྱི་རིག་གཞུང་དང་ངོ་བོ་རྩ་མེད་བཟོ་རྒྱུའི་སྲིད་ཇུས་སོགས་གསལ་སྟོན་གནང་སྟེ་རྒྱ་ནག་གཞུང་གིས་བོད་ནང་དུ་ལག་བསྟར་བྱེད་པའི་རྒྱ་ནག་ཅན་དུ་བསྒྱུར་བའི་སྲིད་ཇུས་ལ་སྐྱོན་བརྗོད་དྲག་པོ་གནང་བ་དང་ཆབས་ཅིག་རྒྱ་ནག་གཞུང་གིས་ཆོས་ལུགས་བྱེད་སྒོ་སྤེལ་ཡུལ་དུ་དམ་དྲག་བྱ་རྒྱུའི་ཆེད་དུ་དམིགས་པའི་བཀོད་ཁྱབ་ཨང་བཅུ་དགུ་ཟེར་བའི་བསྒྲགས་གཏམ་སྤེལ་བ་དེ་ནི་འདི་ལོའི་ཕྱི་ཟླ་དགུ་པའི་ཚེས་གཅིག་ནས་དངོས་སུ་ལག་བསྟར་བྱས་པ་དེའི་དམིགས་ཡུལ་ནི།

ཉེ་ཆར་ཕྱི་ཟླ་བཅུ་གཉིས་ཀྱི་ཚེས་བཅུ་བཞི་ཉིན་མ་དེ་ཡུ་རོབ་གྲོས་ཚོགས་ནང་ང་རང་ཚོ་བོད་དོན་ཐོག་ལ་གྲོས་ཆོད་ཅིག་བཞག་ཐུབ་ཡོད་རེད་གྲོས་ཆོད་དེ་རྩ་བའི་ང་རང་ཚོ་བོད་ནང་ལ་ཡོད་པའི་བོད་ཕྲུག་ས་ཡ་གཅིག་ཙམ་ཞིག་རྒྱ་ནག་གཞུང་གིས་གཏན་འཇགས་སློབ་གྲྭའི་ནང་ལ་བཅུག་པའི་སྐོར་ལ་རེད་དེ་ཡིན་པ་ཡིན་ནའི་དེ་གི་ཞོར་ལ་བོད་ནང་ལ་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏང་གི་ཡོད་པ་དང། ཨ་ནི་དེ་ལ་ཁོ་རང་ཚོས་སྐྱོན་འཛུགས་དང་ཨ་ནི་ཐུགས་འཚབ་ཆེན་པོ་ཡོད་པ་ཅིག་གསུངས་ཡོད་རེད། ཨ་ནི་གྲོས་ཆོད་དེ་ག་རང་གི་ནང་གནད་དོན་གཞན་དག་གལ་ཆེན་པོ་ཅིག་ག་རེ་གསུངས་ཡོད་རེད་ཤོད་པ་ཡིན་ན་རྒྱ་ནག་གཞུང་ལ་གཏན་འཇགས་སློབ་གྲྭ་འདི་གས་གང་མགྱོགས་མགྱོགས་སྒོ་རྒྱག་དགོས་རྒྱུ་ཡོད་པ་དང་འདི་མ་ཡིན་པའི་ད་ལྟ་རྒྱ་ནག་གཞུང་གི་དཔོན་རིགས་ཁག་གཏན་འཇགས་སློབ་གྲྭ་དང་འབྲེལ་བ་ཡོད་པ་འདི་གས་འདི་ལ་ཨ་རིའི་ནང་བསྟན་པའི་རྣམ་པ་ནང་བཞིན་བྱས་ནས་ཨ་ནི་ཁོ་རང་ཚོ་ལ་ཉེས་ཆད་ཕོག་དགོས་ཡ་ཅིག་གནང་དགོས་རྒྱུ་ཡོད་པ་འདི་གྲོས་ཆོད་འདི་གི་ནང་ལ་གསུངས་ཡོད་རེད།
དེ་བཞིན་ཉེ་ཆར་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་ཉིན་ཡུ་རོབ་གྲོས་ཚོགས་ཐོག་ལ་བོད་དོན་རྒྱབ་སྐྱོར་གྲོས་ཆོད་བཞག་པའི་ནང་ལ་ཡང་རྒྱ་ནག་གཞུང་གིས་བོད་ནང་གི་བོད་ཕྲུག་རྣམས་དང་སྔོན་འགྲོའི་སློབ་གྲྭའི་སློབ་མ་རྣམས་བཅའ་སྡོད་སློབ་གྲྭར་བཅུག་པའི་བྱ་སྤྱོད་འཕྲལ་དུ་མཚམས་འཇོག་བྱ་དགོས་པའི་འབོད་སྐུལ་གནང་ཡོད་ལ་བོད་ནང་བོད་ཕྲུག་རྣམས་བཅའ་སྡོད་སློབ་གྲྭར་བཅུག་པའི་སྲིད་ཇུས་བཀོད་སྒྲིག་བྱེད་མཁན་དང་སྲིད་ཇུས་དེ་ལག་བསྟར་བྱེད་མཁན་གྱི་རྒྱ་ནག་གི་འབྲེལ་ཡོད་དཔོན་རིགས་རྣམས་ལ་ཉེས་ཆད་གཏོང་དགོས་པའི་འབོད་སྐུལ་ཡང་གནང་ཡོད་པ་རེད་འདུག། ཨ་མི་རི་ཀའི་གྲོས་ཚོགས་དང་གཅིག་མཚུངས་ཉེ་ཆར་ཡོ་རོབ་གྲོས་ཚོགས་ཐོག་ནས་རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་རྣམས་གཏན་འཇགས་སློབ་གྲྭར་བཞག་པའི་སྲིད་བྱུས་ལ་སྐྱོན་བརྗོད་ཀྱི་གྲོས་ཆོད་བཞག་པ་དེར་ཉེ་ཆར་རྒྱ་ནག་གཞུང་གིས་དགག་ལན་སྤེལ་བ་དེ་ཡིས་གྲོས་ཆོད་དེ་དག་གི་ནུས་པ་ཞིག་ཐོན་གྱི་ཡོད་པའང་ངོས་འཛིན་གནང་གི་འདུག། གཏན་འཇགས་སློབ་གྲྭ་འདིའི་སྒང་དེ་ཡིན་པ་ཡིན་ན་ཨ་རི་གྲོས་ཚོགས་ཀྱི་གྲོས་ཆོད་རེད་ད་ད་ལྟ་ཡོ་རོབ་གྲོས་ཚོགས་ནང་ལ་ཡིན་པ་ཡིན་ན་བརྗོད་གཞི་དེ་ཡི་སྒང་ལ་གྲོས་ཆོད་ཐེངས་མ་དང་པོ་ཆགས་འགྲོ་གི་ཡོད་རེད་དེ་གས། སྒང་ག་སྡོམ་བྱས། རྒྱ་ནག་གཞུང་གིས་སྲིད་བྱུས་འདི་ལག་ལེན་བསྟར་ཡ་ལ་ཤུགས་རྐྱེན་ཅིག་ཏན་ཏན་ཐེབས་ཀྱི་རེད་དྲན་གྱི་འདུག་ཨ་ནི་རྣམ་པ་ཚོ་ཐུགས་སྣང་བྱུང་ཡོད་ས་རེད་ཉེ་ཆར་ད་ལྟ་ཡུ་རོབ་གྲོས་ཚོགས་ཀྱི་གྲོས་ཆོད་འདི་བཞག་ཚར་བའི་རྗེས་ལ་ཨ་ནི་རྒྱ་ནག་གཞུང་གིས་ད་ཡུ་རོབ་གྲོས་ཚོགས་ཀྱི་གྲོས་ཆོད་འདི་ལ་ངོས་ལེན་མིན་དགག་པ་རྒྱབ་བྱས་ཨ་ནི་ཁོ་རང་ཚོ་ད་ལྟ་གསར་འགོད་ཁ་ཤས་ཅིག་གི་ནང་ལ་ཡར་ཐོན་ཡོང་གི་འདུག་པ། ཨ་མི་རི་ཀའི་གྲོས་ཚོགས་དང་ཡུ་རོབ་གྲོས་ཚོགས་ཀྱིས་བོད་ནང་བོད་ཕྲུག་རྣམས་བཅའ་སྡོད་སློབ་གྲྭར་བཞག་པའི་རྒྱ་ནག་སྲིད་བྱུས་དེ་ནི་བོད་མིའི་སྐད་ཡིག་དང་རིག་གཞུང་ཆོས་ལུགས་མི་རིགས་ངོ་བོ་རྒྱ་ནག་ཅན་དུ་བསྒྱུར་ཐབས་ཀྱི་བྱ་སྤྱོད་ཞིག་ཏུ་ངོས་འཛིན་གནང་གི་ཡོད་པ་རེད་འདུག། ད་ལྟ་རྒྱ་ནག་གཞུང་གིས་བོད་ཕྲུག་ཚོ་གཏན་འཇགས་སློབ་གྲྭར་བཅུག་བྱས་ཨ་ནི་ལག་ལེན་བསྟར་ཡག་གི་སྲིད་བྱུས་དེ་གི་དམིགས་ཡུལ་གཙོ་བོ་དེ་ང་རང་ཚོ་ཞེ་དྲག་གསལ་པོ་རེད་བསམ་གྱི་འདུག་ད་འདི་གི་བརྒྱུད་བྱས་ཁོ་རང་ཚོས་ང་ཚོ་བོད་ཀྱི་མ་འོངས་པའི་མི་རབས་དེ་གས། གང་ག་རྒྱ་ལ་བསྒྱུར་བྱས་ཨ་ནི་ང་རང་ཚོ་བོད་མི་རིགས་ཀྱི་སྐད་དང་རིག་གཞུང་ཨ་ནི་ཆོས་འདི་གས་གང་ག་མེད་པ་བཟོས་ཡ་འདི་ཁོ་རང་ཚོའི་དམིགས་ཡུལ་ཡིན་པ་འདི་གསལ་པོ་ཞེ་དྲག་རེད།
སྦེར་སེལ་བོད་སྐུ་ཚབ་དོན་གཅོད་ཁང་ནས་ཡུ་རོབ་གྲོས་ཚོགས་ནས་གོང་གསལ་བོད་དོན་རྒྱབ་སྐྱོར་གྲོས་ཆོད་བཞག་ཐབས་སུ་ལོ་གཅིག་ལྷག་འབད་བརྩོན་གནང་བའི་གྲུབ་འབྲས་ཤིག་ཏུ་ངོས་འཛིན་གནང་གི་འདུག།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་ཞུ་རོགས་གནང། མི་རབས་གསར་བ་ཞེས་པའི་ལེ་ཚན་ནང་གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཆོས་འབྲེལ་རིང་བོད་ཀྱི་གཞོན་ནུ་ལྷན་ཚོགས་ནས་དང་བླངས་སྤྱི་ཚོགས་ཞབས་ཞུའི་ལས་དོན་ཇི་ལྟར་གྲུབ་མིན་སྐོར་དོན་འགྲུབ་རྣམ་རྒྱལ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།
བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གཙོས་པའི་ས་ཁུལ་གང་སར་ཆོས་འབྲེལ་རྒྱ་ཆེ་སྩོལ་གནང་མཛད་པའི་སྐབས་བོད་ཀྱི་གཞོན་ནུ་ལྷན་ཚོགས་ནས་ཆོས་ཞུ་བའི་བདེ་དོན་ལ་དམིགས་པའི་དང་བླངས་སྤྱི་ཚོགས་ཞབས་ཞུ་སྣ་མང་གོ་སྒྲིག་ཞུ་སྲོལ་ཡོད་པ་ལྟར། ད་རེས་ཀྱང་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཆོས་འབྲེལ་ཞབས་སོར་འཁོད་རིང་དེ་ལུགས་དང་རྒྱལ་ཁབ་འདྲ་མིན་དང་རྒྱ་གར་དང་བལ་ཡུལ་འབྲུག་བཅས་ཕྱོགས་མཐའ་གང་ས་ནས་ཕེབས་པའི་ཆོས་ཞུ་བ་རྣམས་ལ་གཞོན་ནུ་ལྷན་ཚོགས་ཀྱི་དང་བླངས་ཞབས་ཞུ་བ་ཚོས་མེ་འཁོར་བབས་ཚུགས་སུ་སྣེ་ལེན་དང་ལམ་སྟོན་འཕྲོད་བསྟེན་ལྟ་སྐྱོང་དེ་བཞིན་ས་གནས་སུ་ཁོར་ཡུག་གཙང་སེལ་ལ་སོགས་པའི་ལས་འགུལ་སྣ་མང་ཞིག་སྤེལ་མུས་ཡིན་པ་རེད། གནས་མཆོག་རྡོ་རྗེ་གདན་དུ་དབུས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་དྭང་བླངས་སྤྱི་ཚོགས་ཞབས་ཞུའི་ལས་དོན་སྣེ་ཁྲིད་གནང་མཁན་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་སུ་གནས་འདྲི་ཞུས་པར་ཐེངས་འདིའི་སྤྱི་ཚོགས་ཞབས་ཞུའི་ལས་དོན་འཆར་འགོད་དང་སྡེ་ཚན་སོ་སོར་ཇི་ལྟར་དབྱེ་བའི་སྐོར་འགྲེལ་བརྗོད་གནང་དོན། སྤྱིར་བཏང་དོན་དག་གནས་མཆོག་རྡོ་རྗེ་གདན་ལ།

ད་ལྷན་རྒྱས་ཚོས་སྤྱི་ཚོགས་ཞབས་ཞུའི་ལས་དོན་འདི་འདྲ་སྤེལ་བའི་སྐབས་ལ་ཡ་རྩ་བའི་རྐང་འགན་བཞེས་དེ་དབུས་བོད་ཀྱི་གཞོན་ནུ་ལྷན་ཚོགས་འགན་བཞེས་པ་རེད་ཡིན་ནའི་འདིའི་ནང་ལ་ཡ་དང་བླངས་ཞབས་ཞུ་གནང་མཁན་མང་པོ་ཅིག་ཕྱོགས་མཐའ་ཁག་ནས་ས་གནས་གཞོན་ནུའི་ཚོགས་མི་ཚོ་ཕེབས་ཀྱི་ཡོད་རེད་པ། ད་ད་ལོ་ཆ་བཞག་པ་ཡིན་ན་ལྷན་རྒྱས་ཚོའི་ཕ་གིར་དང་བླངས་ཞབས་ཞུ་གནང་མཁན་གཞོན་ནུ་ལྷན་ཚོགས་ཀྱི་ཚོགས་མི་མང་ཉུང་གྲངས་ག་ཚོད་རེད་བརྗོད་པའི་ནང།

གང་ཡིན་ཞེས་པ་ཡིན་ན་ད་ལྟའི་ང་རང་ད་ལྟ་བོད་པའི་ནང་ལོགས་ལ་གཞོན་སྐྱེས་དེ་ཚོ་མ་འོངས་པ་སོ་སོ་སོ་གིས་རྒྱལ་ཁབ་དང་མི་རིགས་རིག་གདངས་རྣམ་ཤེས་འཐབ་རྩོད་ནང་ལོགས་ལ་འགན་འཁྱེར་དགོས་དོན་བསམ་པ་གཞོན་སྐྱེས་དེ་ཚོ་ལ་མིག་དཔེ་བསྟན་ཡག་དང་གཞོན་སྐྱེས་ཁོ་རང་ཚོ་གིས་ཅིག་གོ་སྐབས་དེ་ང་ཚོའི་ནམ་རྒྱུན་ཡིན་ན་མ་ང་ཅིག་ཕུད་དེ་གི་རྒྱུ་ཡིན་པས་ནི་ད་ལན་གྲོགས་ཅིག་ཆ་མཚོན་པ་ཡིན་ན་ང་ཚོ་ས་གནས་ཁག་བཅུ་ནས་ད་ལྟ་བོད་གཞོན་ལྷན་ཚོགས་ཀྱི་ད་ལན་ཧན་ཅིག་གོ་སྒྲིག་ཚོགས་ཆུང་གི་ངོས་ནས་ང་ཚོའི་དང་བླངས་ལྔ་བཅུ་ཅིག་འཆར་གཞི་ནང་ལོགས་ལ་བསྒྲིགས་ཏེ་གྲ་སྒྲིག་བྱས་ཡིན་ཏེ་ནས་ད་ཐ་མ་དེ་ལ་ཡང། མང་པོ་ཅིག་གིས་ནི་དེ་གོ་སྐབས་དང་ངེས་པར་དུ་སྤྲད་རོགས་བྱེད་ལབ་དུས་ད་དྲི་བ་མང་པོ་བྱས་རྗེས་ད་ཁོ་རང་ཚོ་ལ་ད་གང་ལྟར་དེ་འདྲའི་ཅིག་ནི་གོ་སྐབས་ཕུལ་རྗེས་ད་འདྲ་བྱས་ལ། དང་བླངས་ཁྱོན་བསྡོམས་བྱས་དྲུག་ཅུ་ལྷག་ཅིག་ཆགས་པ་དང་དེ་ནང་བཞིན། མཐོ་སློབ་ཁག་གཉིས་སུ་ཅིག་ཡིག་ཚད་རྐྱེན་པས་ནི་ཁོ་རང་ཚོ་དེ་བཅར་མ་ཐུབ་དུས་ཁོ་རང་ཚོ་ངོས་ནས་དཔེ་བློ་ཕམ་ཞེ་པོ་སྟོན་གྱི་འདུག་ཡིན་པས་ནི་ད་ང་ཚོ་ངོས་ནས་རྣམ་པ་ཚོ་དེ་རིང་ནི་ད་ཡིག་ཚད་དེ་གལ་ཆེན་པོ་ཅིག་རེད། དང་བླངས་ནང་ལོགས་མཉམ་ཞུགས་བྱས་མ་ཐུབ་ན་གལ་མ་རེད་མ་འོངས་པ་ལ་ནི་རྣམ་པ་ཚོ་ལ་གོ་སྐབས་དང་པོ་ཕུལ་དགོས་ལབ་ནས་གང་ལྟར་དེ་འདྲའི་ཞུས་རྗེས། ད་ལྟའི་ཆ་ལ Baroda དང Delhi། Rohini མཐོ་སློབ་འགྲོ་རྗེས་ཡིན་པས་ཁོ་རང་གཉིས་ད་ཡིག་ཚད་འཁེལ་རྗེས་མཉམ་ཞུགས་བྱེད་མ་ཐུབ་པས། གང་ལྟར་སོ་སོའི་ངོས་ནས་ནང་ཉིན་མཚན་མེད་པར་དཀའ་ལས་བརྒྱབ་པ་དེས་ཨ་ནེ་ཅེས་ཁོ་རང་ཚོའི་མི་མང་པོ་ཞིག་ལ་དེ་ཉམས་མྱོང་མང་པོ་ཞིག་བསགས་ཏེ་བསམ་པ་དེ་སློབ་སྦྱོང་གི་གལ་ཆེ་ཡ་གཅིག་རེད་ཤག་དེ་ནི་དངོས་གནས་སོ་སོ་ཡིན་པས་ནས

དེ་འདྲའི་གྲ་སྒྲིག་གནང་པའི་སྐབས་ལ་ཆོས་ཞུ་བ་ཁོང་རྣམ་ཚོ་གིས་ད་གཞོན་ནུ་ལྷན་ཚོགས་ཀྱི་སྤྱི་པའི་ཐོག་ལ་ཡང་ད་ཅིག་ཆོས་ཞུ་བ་ཚོ་ལ་འདི་ག་ཟེ་གི་སྤྱི་ཚོགས་ཞབས་ཞུ་གནང་པ་དེ་ལ་ཡང་ཁོ་རང་ཚོ་གིས་སེམས་ཚོར་འདྲ་པོ་ག་འདྲས་རེད་གསུང་གི་འདུག་ཨ་ནས་ཅིག་ད་འདིས་ཕན་ཐོགས་ལོས་ག་འདྲས་བྱུང་པ་འདྲ་པོ་ཅིག་ཚོར་བ་གསུང་ཡག་འདྲ་ག་འདྲས་ཡོང་གི་ན།

གོ་སྒྲིག་ཚོགས་ཆུང་དང་དེ་བཞིན་ས་གནས་ཀྱི་འབྲེལ་ཡོད་དཔོན་རིགས་ཁག་དང་འབྲེལ་གཏུག་གནང་པ་བརྒྱུད་ཁྱོན་ཆོས་ཞུ་བ་མི་གྲངས་ཆིག་འབུམ་ཙམ་ཕེབས་ཀྱི་ཡོད་པ་ཚོད་དཔག་གནང་གི་འདུག་ལ་འགྲོ་གྲོན་གྱི་ཐད་ནས་དང་བླངས་སྤྱི་ཚོགས་ཞབས་ཞུའི་ལས་དོན་ལ་སྦྱིན་བདག་དང་ཞལ་འདེབས་འབུལ་མཁན་ཡང་གང་མང་འབྱོར་བཞིན་ཡོད་པ་གསུངས་བྱུང། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། གནས་འཕྲིན་ལེ་ཚན་ནང་སྤྱིར་བོད་པའི་སྤྱི་ཚོགས་ནང་ཁྲག་ཤེད་མཐོ་བའི་དཀའ་ངལ་ཡོད་མེད་ཐོག་བར་ལམ་ནས་བོད་ནང་དུ་ཁྲག་ཤེད་མཐོ་བའི་རྐྱེན་བྱས་ཏེ་བོད་པ་ན་གཞོན་རྣམས་གློ་བུར་དུ་སྙིང་རྩ་འགག་སྟེ་འདས་གྲོངས་སུ་འགྲོ་བའི་གནས་ཚུལ་ཐོན་བཞིན་པར་བརྟེན་ནས་ཁྲག་ཤེད་མཐོ་བའི་ནད་པ་ཚོས་ཉིན་རེའི་འཚོ་བའི་ནང་ཤིང་ཏོག་དང་ཚལ་རིགས་མང་ཙམ་བསྟེན་དགོས་པ་དང་ཤིང་ཏོག་དང་ཚལ་རིགས་ཀྱིས་ཁྲག་ཤེད་དམའ་རུ་གཏོང་བར་ཕན་ཐོགས་ཡོད་པའི་སྐོར

ད་དེ་ནས་ཐ་མ་དེ་ལ་ཁྲག་ཤེད་ཀྱི་སྔོན་འགོག་བྱེད་སྟངས་སྐོར་ཐད། སྔོན་འགོག་དེ་ཡིན་པ་ཡིན་ན། ངས་དང་པོ་དེ་ད་སོ་སོའི་གི་ཟས་སྤྱོད་ནས་འགོ་བཙུགས་ཐུབ་པ་ལ་གང་གནོད་བཞིན་པ་ཅིག་གི་ཟས་ཀྱི་རིགས་ཅིག་ཡོད་རོགས་དེ་གས་དེ་གང་ཉུང་ཉུང་བྱས། ཨ་དེ་ནས་ཕན་ཡག་གི་ཟས་རིགས་དེ

འདུ་བྱེད་དུས་ད་ཚལ་དེའི་ཆ་བཤད་ན། ད་ག་རམ་བརྒྱ་དང་ལྔ་བཅུ་ཉིས་བརྒྱ་དེ་འདྲའི་གི་ཚལ་ཚོད་མ་ཡར་བཙོས་བཞག་རྒྱུ་བྱེད་ཡོད་བ་དེའི་སྐྲ་ཀའི་ཡུན་རིང་པོ་བརྔོས་པ་དང་བཙོས་པ་མ་ཡིན་པ་ཤོབ་སུ་ཤོབ་སུ་བྱེད་བྱེད་བཙོས་པ་ཡིན་ན་ནི་ཡང་ཡག་ག་ཡོད་པའི་གི་སྐད་ཆ་རེད་ཤག་འདུ་བྱེད་དུས་དེ་གའི་དེ་བྱས་དེ་ནས salad བྱས་བྱེད་ཡོད་བ་གྲང་ཚལ་བྱས་བྱེད་ཨོ་དེ་འདྲའི་ཡང་ཡག་ཆོས་འོག་ཏུ་ཨ་ད་གང་ལྟར་མེད་དེ་འདྲའི་ཚང་མ་སྡོམ་བྱས་མཆོད་ཐེངས་ལྔ་ཅིག་དམའ་མཐའ་རུ་གོ་དགོས་ས་རེད་ལྔ་ནས་བརྒྱད་བར་དུ་བརྩིགས་འདུག་ཨ་དེ་འདྲའི་མཆོད་ན་ནི་ཁྲག་ཤེད་མར་ཆག་ཡ་དང་དེ་འདྲའི་ལ་ཕན་ཐོགས་འདུག། མཆོད་མ་དགོས་ཡ་དེ་དང། ཚྭ་ཚྭ་ཉུང་ཉུང་མཆོད་ཡ་ཞག་ཚི་འཛེམ་ཡ་དངོས་བཤད་རྒྱོ་ཨ་ཁ་ལ་འཛེམ་ཡ་ཨེ་དེ་ནས། ཚྭ་ཤུགས་ཆེན་པོ་དེ་འཛེམ་ཡ་ཤ་ཨ་དེ་འདྲའི་ཤུགས་ཆེན་པོ་མ་མཆོད་པ་བྱས་དེ་འཛེམ་བྱ་དེ་ན་ཨེ་དེ།

Thyroid གི Problem དེ་འདྲ་ཡང་ཏག་ཏག་ཡང་འགྲིག་མེད་ནའི། དེ་ནས་ཡང་ཁྲག་ཤེད་ཡང་འཕར་འགྲོ་ཡས་སོ་འགྲོ་བ། ད་དེའི་ཡང་རྐྱེན་དེ་འདྲ་གཞན་པ་དེ་འདྲ་ཡོད་རེད། ད་དེ་གས་དེ་གང་ལྟར་ཡིན་མིན། ཁྲག་ཤེད་ཀྱི་སོ་སོ་དོགས་གཞི་ཡོད་རུང་མེད་རུང། ལོ་བཞི་བཅུ་བཞི་བཅུ་ཞེ་ལྔ་ཡར་བརྒལ་ཚར་དུས་ག་ལ་ཡིན་གཅིག་མིན་གཅིག་དང་པོ་བརྟག་དཔྱད་ཅིག་གནང་དགོས་རེད། དམིགས་བསལ་གྱིས་སོ་སོའི་ནང་མིའི་ནང་ལོགས་ལ་ད་ཁྲག་དང་འབྲེལ་བ་ཡོད་བའི་གི་སྤུན་མཆེད་ནང་ལོགས་ལ་ཡང་ཕ་མ་སྤུན་མཆེད་ནང་ལོགས་ཁྲག་ཤེད་ཡོད་མཁན་ཡིན་ན་སོ་སོའི་དཔེ་དོན་ལོ་སུམ་ཅུ་སོ་ལྔ་བཞི་བཅུ་བསྡུ་བ་ནི་ཡང་ཁྲག་ཤེད་ཐེངས་མ་གཅིག་བལྟས་བྱས་འཕར་མེད་ན་ཡང་ལོ་གཉིས་གསུམ་ནང་ལོགས་ལ་ཡང་དགོས་ནས་ཁྲག་ཤེད་བལྟ་དགོས་འོ་དེ་འདྲའི་གི་རྟགས་ཡོད་ན་མེད་ན་ཅིག་བལྟ་དགོས་ཡས་དེ་སྔོན་འགོག་གི་ཚུལ་དུ་ཁྲག་ཤེད་སྔ་ས་ཟིན་བལྟ་དགོས་ཡས་འདི་དེ་གལ་ཆེན་པོ་ཞིག་རེད་ཤག་ཨ་གལ་སྲིད་ཁྲག་ཤེད་ཡོད་པ་ཆགས་དགོས་ན་ཨ་མཐོ་པོ་རང་མེད་ན་ཞེ་དྲག་མཐོ་པོ་མེད་ན་ཨ་ནི་ཁོ་བོར་ཟས་སྤྱོད་དང་དེ་གའི་ཐོག་ནས་ཡ་ཐབས་ལམ་དེ་གའི་བསྟེན་བྱས

ཁ་ས་སེམས་ཁམས་འཕྲོད་བསྟེན་མ་འགྲིག་པ་དང་ཡང་ཟས་སྤྱོད་བསྟེན་སྟངས་མ་འགྲིག་པ། ཡང་མཚན་མོ་གཉིད་ཏག་ཏག་མེད་མཁན་དེ་འདྲ་ལས་ཡར་ཁྲག་ཤེད་འཕར་འགྲོ་ཡོད་པ་དང་སེམས་ཁམས་དེ་འཁྲུག་འགྲོ་ཡོད་པ། དེ་འདྲ་བྱེད་དུས་ད་དེ་འདྲའི་གི་ཐོག་ནས་ཡོང་སྟངས་གཅིག་བྱས། གཉིས་པ་དེ་ཡང། མཁལ་མ་ཡང་འཕྲོ་བརླག་ཕྱིན་པ་ཡིན་ན། རྐྱེན་ག་དེ་ཡིན་ནའང་མིན་ནའང། མཁལ་མ་འཕྲོ་བརླག་ཕྱིན་ཡིན་གི་ཡང་རྐྱེན་གཞན་པ་དེ་འདྲ་ཡོད་རེད་བ། ཁྲག་ཤེད་ཀྱིས་མཁལ་མ་བཏང་གི་ཡོད་རེད་དེ་ཡིན་ནའང་ཁྲག་ཤེད་ཀྱིས་མ་ཡིན་པའི་ཐོག་ནས་མཁལ་མ། ཡང་རྐྱེན་གཞན་པའི་ཐོག་ནས་སྐྱོན་ཕྱིན་པ་ཡིན་ན་ཡང་ཁྲག་ཤེད་འཕར་འགྲོ་མཁན་རེད་གཅིག།

དཔེ་ཆ་ཤོད་ན་ད་གིན་ངེད་ཀྱིས Thyroid ཕྲན་བུ་ཞུས་ཡིན Thyroid དེ་ཡང་མ་ཐོན་མེད་ཤོད་པ་ཡིན་ན་ཡང་ཁྲག་ཤེད་འཕར་ཡ་བྱེད། འོ་དེ་འདྲའི་གི་རྐྱེན་དེ་ཡོད་མེད་ཅིག་བལྟ་ཡ་དེ་གལ་ཆེན་པོ་རེད། ཨ་ནི་ཨེ་འདི་ད་ལྟ་སྨན་པ་རང་ཐོག་ནས་ད་ལྟ་བརྟག་དཔྱད་གནང་བྱས་ཁོ་རང་གི་ག་ག་འདྲ་ཟེ་བརྟག་དཔྱད་གནང་དགོས་ཡོད་མེད་སྤྲེས་ཅི་བྱེད་བྱེད་དགོས་རེད་ད་མི་སོ་སོ་གི་རང་དོ་ད་སོ་སོ་རང་གིས་ཐག་གཅོད་ཡོད་དེ་འདི་སུ་གེ་ཡོད་མ་རེད་ད་སྨན་པ་བསྟེན་གཏུགས་གནང་ཡ་དེ་དཔེ་གལ་ཆེན་པོ་རེད་དམིགས་བསལ་གྱིས་ཁྲག་ཤེད་ཡོད་མཁན་ཅིག་ཡིན་ན། ཁྲག་ཤེད་བརྟན་པོ་དེ་ཡོད་ནས་ཟླ་བ་དྲུག་འགྱངས་ན་ཡང། མ་འགྱངས་པ་ཡིན་ན་ལོ་གཅིག་དེའི་ནང་ཁུལ་ལ་ཡིན་གཅིག་མིན་གཅིག་ད་སྨན་པ་གཅིག་བསྟེན་གཏུགས་ཤིག་གཏོང་དགོས་འོ་རེད་བསམ་རེད་ཁྲག་ཤེད་སྨན་ཡུན་རིང་པོ་མཆོད་དེ་གའི་འདི་འདྲ་ཡིན་ན་ཡང་སྨན་འདི་ཚོའི་གའི་ཟུར་ཕོག་འདི་འདྲ་ཡོད་རེད་བ་དེ་གའི་འདུག་མི་འདུག་དེ་འདྲའི་བལྟ་ཡ་དང་ཡང་ནུས་པ་ཏག་ཏག་ཐོན་འདུག་ཐོན་མི་འདུག་དེ་འདྲའི་བལྟ་ཡ་དེ་འདྲའི་དང་བྱས་གང་ལྟར་ཡིན་མེད། ཟླ་བ་དྲུག་མང་ན་ལོ་གཅིག་ནང་ལོགས་ལ་ཡང་སྨན་པ་བསྟེན་གཏུགས་ཤིག་ཡིན་གཅིག་མིན་གཅིག་གཏོང་དགོས་འོ་རེད་ཁྲག་ཤེད་ཡོད་མཁན་ཚོ།

གཞོན་སྐྱེས་ལས་འགུལ་བ་རྣམས་ལ་དམིགས་ཀྱི་ཡོད་པ་སྔར་བྱུང་མྱོང་མེད་པའི་ཚོར་སྣང་ཞིག་ཡིན་པའི་གནས་ཚུལ་ཞིག་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་གནང་གི་རེད། སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་ཨ་མི་རི་ཀའི་འཛིན་སྐྱོང་དང་གྲོས་ཚོགས་ཀྱིས་རྒྱ་ནག་ཐོག་གི་ཚོགས་ཆུང་གི་ངོས་ནས་གསར་འགོད་ལྷན་ཚོགས་ཤིག་བསྐོང་ཚོགས་གནང་བ་དང་དེ་ཡི་ཐོག་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་དང་དེ་ག་ནང་བཞིན་ཚོགས་ཆུང་དེའི་ཚོགས་གཙོ་སྐུ་ཞབས Chris Smith ལགས་ཀྱིས། ཟླ་བ་སྔོན་མར་ཨ་མི་རི་ཀའི་གྲོང་ཁྱེར་སན་ཧྥན་སིས་ཀོ་ནང་སྲིད་འཛིན་ཞི་ཅིན་ཕིང་ལ་ངོ་རྒོལ་དང་རྒྱབ་སྐྱོར་བྱེད་མཁན་བར་ལ་གདོང་ཐུག་གི་དོན་རྐྱེན་བྱུང་བའི་གནས་ཚུལ་ཁྲོད་བོད་མི་གཙོས་མི་རིགས་གཞན་ཁག་ཅིག་ལ་སུན་གཙེར་དང། གཅར་རྡུང་བཏང་བ་དེ་བཞིན་འཇིགས་སྐུལ་སོགས་ཀྱི་བྱ་འགུལ་སྤེལ་བ་དེ་ནི་རྒྱ་ནག་གཞུང་གིས་ཨ་རིའི་ས་ཐོག་ཏུ་རྒྱལ་མཚམས་ལས་བརྒལ་ནས་དྲག་གནོན་གྱི་བྱ་འགུལ་ཇེ་ཆེར་ཕྱིན་པའི་གནད་དོན་ཁག་ཅིག་ངོ་སྤྲོད་གནང་ཡོད་པ་རེད། འདི་ག་གསར་འགོད་པས་གསར་འགོད་ལྷན་ཚོགས་དེ་ཡི་ཐོག་མཉམ་ཞུགས་གནང་མཁན་གྲས་བོད་རང་བཙན་སློབ་ཕྲུག་ཚོགས་པའི་སྤྱི་ཁྱབ་འགན་འཛིན་པད་མ་སྒྲོལ་མ་ལགས་ལ་རྒྱ་ནག་གི་རྒྱལ་མཚམས་ལས་བརྒལ་བའི་དྲག་གནོན་གྱི་གནད་དོན་ཁག་ཅིག་སྐོར་བཀའ་འདྲི་ཞུས་སྐབས་ཁོང་གིས། རྒྱལ་མཚམས་ལས་བརྒལ་ཏེ་དྲག་གནོན་གྱི་བྱེད་སྒོ་དེ་ཚོ་སྔར་ལྷག་སྤེལ་ཤུགས་ཆེ་རུ་ཕྱིན་ཡོད་པ་མ་ཟད་བྱེད་སྒོའི་ཐབས་ཇུས་རྣམས་ཡང་མགོ་རྙོག་པོ་བཟོ་བཞིན་ལྷག་པར་དུ་གཞོན་སྐྱེས་ལས་འགུལ་བ་རྣམས་ལ་དམིགས་ཀྱི་ཡོད་པ་སྔར་བྱུང་མྱོང་མེད་པའི་ཚོར་སྣང་ཁག་ཅིག་ངོ་སྤྲོད་གནང་གི་འདུག།

ཐེངས་གསུམ་པ་ཆགས་ཡོད་རེད་བ་ཨ་རིའི State Visit སླེབས་པ་དང་ཐེངས་གསུམ་པ་ཆགས་ཡོད་རེད། ཨ་ནི་ཐེངས་མ་དང་ཤོས་ཁོ་རང་ད་ལྟ་དེ་རྒྱ་ནག་སྲིད་འཛིན་དང་ད་ཨིན་སྐད་ནས་ལབ་རེད་ན Dictator ཅིག་རེད་བ་དེ་སྲིད་འཛིན་མ་རེད་བ Dictator རེད་བ། ད་ཁོ་རང་ད་ལྟ་དེའི Position ལ་སླེབས་ས་ནས་ཐེངས་མ་དང་ཤོས་སླེབས་དུས་ཙམ་པ་དེ་དུས་སྐབས་ང་མཐོ་སློབ་སློབ་གྲྭ་ལོ་དང་པོ་ཡིན་ཐེངས་མ་གཉིས་པ་སླེབས་དུས་ཙམ་པ་ང་མཐོ་སློབ་སློབ་གྲྭ་ལོ་གསུམ་པ་ཡིན། གཉིས་ཆ་ལ་ང་དེ་ངོ་རྒོལ་རྒྱབ་ཡ་གོ་སྐབས་དེ་རག་སོང་བ་ཨ་ནི་ད་ངེད་ཀྱི་བསམ་པ་ནས།

ཀྱི་བཏང་གི་འདུག་ཟེར་རེ་རེ་ལ་སྒོར་མོ་བརྒྱ། སྒོར་མོ་བརྒྱ་དང་བཞི་བརྒྱ་བར་དུ་ལ་སྤྲད་ཡོད་རེད་གསུང་གི་འདུག་ཨ། ད་ལྟ་སྟོང་ཕྲག་གཉིས་ཟེར་བ་སླེབས་འདུག་ཨ། ཨ་ནི། མི་སྟོང་ཕྲག་གཉིས་ཟེར་བ་སླེབས་འདུག་ཨ་ནི་ད་ལྟ་དེ་འདྲ་ཚང་མ། དེ་བལྟ་དུས་ཙམ་པ། དེ་རྒྱ་ནག་གཞུང་གིས་ད་དཔེར་བཞག་ན། རྒྱ་ནག་གཞུང་གིས་ཕལ་ཆེར། འབུམ་ལྔ་དྲུག་ཟེར་བ་བཏང་གི་རེད་ད་ལྟ་དེ་བོད་པའི་སྤྱི་ཚོགས་ལ་དེ། Against Propaganda འདྲ་བ་བླུག་ཡ་ལ།

ད FBI མ་གི་དེ་ཐད་ཀར་འབྲེལ་བ་བྱས་ཡོད་རེད་བོད་རང་བཙན་སློབ་ཕྲུག་ཚོགས་པ་དང་སྒྲིག་འཛུགས་གཅིག་གི་ངོས་ནས་དཀའ་ངལ་འདི་ཚོ་ཡར་ད་གཞུང་འབྲེལ་གྱི་ཐོག་ནས་སྙན་ཞུ་རྒྱབ་བྱས་ད་རྒྱ་ནག་ལ་རྒྱབ་སྐྱོར་བྱེད་མཁན་གྱི་གང་ཟག་ད་མིའི་ཚོགས་པ་ཡིན་ནའི་རེད་སློབ་ཕྲུག་ཡིན་ནའི་རེད་སུ་ཡིན་ནའི་དེ་ཚོའི་གི་ད་སྐབས་དེ་དུས་རྡུང་རྡེག་དེ་འདྲ་བྱས་སོགས་ལ་ནི།

ཐོགས་ཆེན་པོ་རེད། ད་ལྟ་དེ་ཨ་རི་ག་ཅི Attorney General གསུངས་དུས་ཙམ་པ། ད་ལྟ་དེ་ཁོང་ཚོ་དེ་མཐོ་ཤོས་འདྲ་བོ་ཅིག་ཆགས་ཀྱི་ཡོད་རེད། ཨ་ནི་ཉེན་རྟོག་པ་ཁོང་ཚོ་གང་ལ་ཡོད་རེད་སོགས་དྲི་བ་དེ་ཚོ་ཁོང་ཚོ་རེ་ཁུར་དུས་ཙམ་པ་དང་ང་ཚོ་གིས་ཁུར་དུས་ཙམ་པ་དེ་ཤུགས་མི་འདྲ་ཅིག་སླེབས་ཡོད་རེད། ཨ་ནི་ངེད་ཀྱི་བསམ་པ་ནི་ད་ལྟ་དེ་བོད་མི་བོད་མི་ཚོ་ཅིག་ཟེར་ན་མི་ཞེ་དྲག་ཡོད་མ་རེད་བ་ཨ་རི་ལ་མི་འབུམ་གཅིག་གི་ཡོད་མ་རེད། ཨ་ནི་གཞོན་སྐྱེས་དེ་ཚོ།

ཁྲིམས་འཆར་ཞིག་ངོ་སྤྲོད་བྱས་ཡོད་པར་དེར་གྲོས་ཚོགས་འཐུས་མི་ནས་རྒྱབ་སྐྱོར་གྱིས་གཏན་འབེབས་ཡོང་བའི་རེ་བ་ཆེན་པོ་གནང་གི་ཡོད་པ་གསུང་གི་འདུག། ཐེངས་འདིའི་ལེ་ཚན་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ང་བསྟན་འཛིན་བདེ་སྐྱིད་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན